ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་རེས་གཟའ་མིག་དམར་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་ཆབས་ཅིག། ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནིའུ་ཛི་ལན་སྲིད་བློན་གསར་པ་སྐུ་ཞབས Christopher Luxon མཆོག་ལ་འཚམས་འདྲིའི་གསུང་འཕྲིན་བསྩལ་གནང་བ་དང་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། བོད་དཀར་མཛེས་ཁུལ་གྱི་སློབ་གྲྭ་ཁག་ནང་བོད་ཡིག་སློབ་ཁྲིད་མེད་པ་བཟོས་པ་དང་འབྲེལ་སྤྱི་ཚོགས་དང་སློབ་གསོ་ནི་གསོན་སྟོབས་མེད་པའི་གནས་སུ་ལྷུང་བཞིན་འདུག་ཅེས་བོད་ནང་གི་བོད་མི་ཞིག་གིས་བརྗོད་ཡོད་འདུག།
དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་གི་རྒྱལ་སྤྱིའི་ཚོགས་འདུ་ཐེངས་གསུམ་པ་དེ་ཕྱི་ཚེས་བཅུ་བདུན་དང་ཕྱི་ཚེས་བཅོ་བརྒྱད་ཉིན་གཉིས་ཀྱི་རིང་པེ་ཅིང་དུ་འཚོགས་པའི་གནད་དོན་དང་འབྲེལ་བའི་སྐོར་སུ་སྣེ་ཁྲིད་ཞུས་པ་ཞིག་དང། ཐེངས་འདིའི་སྣེ་ཁྲིད་ལེ་ཚན་ནང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལྷོ་ཨ་མི་རི་ཀ་ནང་གི་འཚམས་གཟིགས་གྲུབ་པ་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པ་ཞིག་དང། མཇུག་ཏུ་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་དང་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག། མཁའ་འགྲོ་དབྱངས་འཛོམས་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། ཨ་རིའི་གྲོས་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་རྟགས་མ་འབུལ་བཞེས་གནང་སྟེ་མི་ལོ་བཅུ་དྲུག་འཁོར་བའི་དུས་ཆེན་མཛད་སྒོ་དེ་ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་ཏུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Richard Gere མཆོག་རྣམ་གཉིས་དབུ་བཞུགས་ཀྱིས་སྲུང་བརྩི་ཞུ་རྒྱུ་རེད་འདུག། གྲོས་ཚོགས་གསེར་གྱི་རྟགས་མ་དེ་ནི་ཨ་རིའི་གྲོས་ཚོགས་ཀྱིས་གནང་གི་ཡོད་པ་དང་སྲིད་འཛིན་རང་དབང་གཟེངས་རྟགས་དང་འདྲ་མཉམ་གྱི་ཨ་རིའི་ཆེས་མཐོའི་སྤྱི་དམངས་ཀྱི་གཟེངས་རྟགས་དེ་ཡིན་ཞིང་ནམ་རྒྱུན་ཨ་རིའི་ལོ་རྒྱུས་དང་རིག་གཞུང་ཐད་ཤུགས་རྐྱེན་ཆེན་པོ་ཡོད་མཁན་དང་དེ་བཞིན་མིའི་རིགས་ལ་ལག་རྗེས་ཆེན་པོ་འཇོག་མཁན་ཚོར་འབུལ་བཞིན་པ་དང་གཟེངས་རྟགས་ཐོབ་མཁན་དེ་ཨ་རིའི་མི་སེར་ཡིན་མིན་གྱི་ཚད་བཀག་མེད་པ་རེད། དེ་བཞིན་ཕྱི་ལོ་ཉིས་སྟོང་བདུན་ལོའི་ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་ཨ་རིའི་གྲོས་ཚོགས་ཚོགས་ཁང་ཆེན་མོའི་ནང་སྐབས་དེའི་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ Nancy Pelosi མཆོག་དང George W Bush མཆོག་བཅས་ལྷན་འཛོམས་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་འབུལ་བཞེས་ཀྱི་མཛད་སྒོ་གཟབ་རྒྱས་གནང་ཞིང་དུས་དེ་ནས་བཟུང་ཨ་རིའི་ས་གནས་གང་སར་གནས་སྡོད་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་ལོ་རེ་བཞིན་དུས་དྲན་འདི་སྲུང་བརྩི་གནང་གི་ཡོད་པ་རེད།
དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་རིའི་ནང་དེ་སྔ་མ་བཅར་བའི་ཨ་རིའི་མངའ་སྡེའི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་གནང་ཡོད་པ་ལྟར། འདི་ཟླའི་ཚེས་བཅུ་བཞི་ཉིན་སྲིད་སྐྱོང་མཆོག Georgia མངའ་སྡེའི་རྒྱལ་ས Atlanta རུ་གཞུང་འབྲེལ་ཕྱོགས་ཕེབས་གནང་བ་དང། གནམ་ཐང་དུ Atlanta རྟེན་གཞི་བྱས་པའི་འབྲས་སྤུངས་བློ་གསལ་གླིང་གི་ཆོས་ཚོགས་ཀྱི་སྐུ་ཚབ་དང། Atlanta ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་གཙོས་ས་གནས་བོད་མི་ཚོས་ཕེབས་བསུའི་སྣེ་ལེན་ཞུས་འདུག་འདི་ཟླའི་ཚེས་བཅུ་བཞིའི་ཕྱི་དྲོར་སྲིད་སྐྱོང་མཆོག་གིས Atlanta རུ་རྟེན་གཞི་བྱས་པའི་འབྲས་སྤུངས་བློ་གསལ་གླིང་གི་ཆོས་ཚོགས་སུ་ཁུལ་དེར་གནས་སྡོད་བོད་མི་རྣམས་ལ་སྐབས་བཅུ་དྲུག་པའི་བཀའ་ཤག་གི་སྲིད་བྱུས་ལངས་ཕྱོགས་མཚམས་སྦྱོར་གནང་བ་དང་བོད་ནང་གི་ཛ་དྲག་གནས་སྟངས་ཉིན་རེ་བཞིན་ཇེ་ཆེར་འགྲོ་བཞིན་པ་དང་བཙན་བྱོལ་བོད་མི་རྣམས་ཀྱིས་མཐུན་ལམ་དང་གཅིག་སྒྲིལ་གྱི་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང་འཛིན་སྐྱོང་སྤེལ་གསུམ་ཐོག་ཧུར་ཐག་བྱ་དགོས་པ་གལ་ཆེན་པོ་ཡིན་པ་སོགས་ཀྱི་སྐོར་གསུང་བཤད་དང་དྲི་བ་དྲིས་ལན་གནང་འདུག། དེ་ཡང་སྤྱི་ཟླ་བཅུ་པའི་ཚེས་བཅུ་གསུམ་ཉིན་སྲིད་སྐྱོང་མཆོག་ཨ་རིའི་ནིའུ་མེག་སི་ཀོ་མངའ་སྡེའི་རྒྱལ་ས Santa Fe དང་གྲོང་ཁྱེར Albuquerque བཅས་སུ་འཚམས་གཟིགས་གནང་སྐབས་ཐོག་མར་གནམ་ཐང་དུ་སྲིད་སྐྱོང་མཆོག་ལ Albuquerque དང Santa Fe བོད་རིགས་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་གཙོས་ས་གནས་བོད་མི་བཅས་ཀྱིས་དགའ་བསུའི་སྣེ་ལེན་ཞུས་ཡོད་པ་དང་ཉིན་དེའི་ཕྱི་དྲོ་སྲིད་སྐྱོང་མཆོག་གིས་ས་ཁུལ་དེའི་མི་མང་ལ་བཀའ་སློབ་གསུང་བཤད་གནང་འདུག། དེ་ཡང་སྲིད་སྐྱོང་མཆོག་དེ་རིང་ཕྱི་ཚེས་བཅུ་དྲུག་སྟེ་རེས་གཟའ་ཟླ་བའི་ཉིན་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་དུ་ཕེབས་ནས་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་རྒྱུ་དང་དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང་གཙུག་ལག་སློབ་ཆེན་ཁག་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་འདུག་ལ་སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་ས་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་པ་དང་ཕྱི་ཚེས་བཅུ་དགུ་ཉིན་ཇོརྗ་མེ་སན་གཙུག་ལག་སློབ་གྲྭ་ཆེན་མོར་བོད་དོན་གསུང་བཤད་གནང་རྒྱུ་དང་ཕྱི་ཚེས་ཉི་ཤུ་ཉིན་གྲོང་ཁྱེར་ནིའུ་ཡོག་ལ་ཕེབས་ཐོན་གནང་རྒྱུ་བཅས་ཀྱི་མཛད་འཆར་སྒྲིག་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཀོང་ཏུང་སྐད་སྡེ་ཚན་གྱིས་འདི་ཟླའི་ཚེས་བཅུ་དྲུག་རེས་གཟའ་ཟླ་བའི་ཉིན་གནས་ཚུལ་བཀོད་པ་ལྟར་ན། ཧོང་ཀོང་དབང་འཛིན་པ་ཚོས་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་ལོའི་ནང་ཧོང་ཀོང་ཆེད་བཟོས་པའི་རྒྱལ་ཁབ་ཀྱི་བདེ་འཇགས་བཅའ་ཁྲིམས་ལག་བསྟར་བྱས་པ་བཞིན་ན་ནིང་ལོར་འགོ་བཙུགས་ནས་རྒྱ་ནག་དམར་ཤོག་གཞུང་དང་ཧོང་ཀོང་དབང་འཛིན་པ་ཚོའི་སྲིད་བྱུས་འཛིན་སྟངས་ཐད་ལ་སྐྱོན་བརྗོད་ཀྱི་རྣམ་པ་ལྡན་པའི་དེབ་ཡོད་ཚད་དཔེ་མཛོད་ཁང་དང་དཔར་སྐྲུན་ཁང་སོགས་ནས་མེད་པ་བཟོས་ཡོད་པ་རེད། ཉེན་རྟོག་པས་དཔར་སྐྲུན་ཁང་ཁག་ལ་རྒྱ་ནག་དམར་ཤོག་གཞུང་ལ་སྐྱོན་བརྗོད་བྱེད་མཁན་དང་དམངས་གཙོ་ལས་འགུལ་ལ་སྐུལ་འདེད་བྱེད་པ་སོགས་ཁྲིམས་ལུགས་དང་འགལ་བ་ལ་རྒྱལ་ཁབ་བདེ་འཇགས་ཀྱི་མིང་ཐོག་ནས་ཉེས་འཛུགས་བྱེད་རྒྱུའི་ཉེན་བརྡ་ཀྱང་བཏང་ཡོད་པ་དང། ཐའེ་ཝན་གྱི་བྱིས་པའི་དེབ་རྩོམ་མཁན་སུང་ཤི་ཡུ་ཡི་བྱིས་པའི་པར་རིས་ཀྱི་དེབ Tour of Hong Kong དང Tour of Beijing གཉིས་ཧོང་ཀོང་སྤྱི་པའི་དཔེ་མཛོད་ཁང་ཡོངས་ནས་མེད་པར་གྱུར་འདུག། པར་རིས་དེབ་གཉིས་ནང་གི་རི་མོ་རྣམས་ནས་དམངས་གཙོ་ལས་འགུལ་ལ་ཉེ་ཕྱོགས་འཛིན་པའི་རྣམ་པ་སྟོན་པ་དང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་རྒྱ་ནག་གཞུང་གིས་དམངས་གཙོ་ལས་འགུལ་སྤེལ་མཁན་སློབ་ཕྲུག་ཐོག་དྲག་གནོན་བྱས་པར་འགྲེལ་བརྗོད་ཐུབ་པ་ཞིག་ཡིན་ཞིང་རྒྱལ་ཁབ་བདེ་འཇགས་ཀྱི་བཅའ་ཁྲིམས་འོག་ཉེ་ཆར་གནོད་འཚེ་ཐེབས་མཁན་ཞིག་ཆགས་ཡོད་པ་རེད། དཔལ་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་དབུ་བཞུགས་ཀྱི་ཐོག་ནིའུ་ཡོག་ཏུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེ་ཞབས་པད་བརྟན་ཆེད་སྒྲོལ་ཆོག་གསུངས་ཤིང་དད་ལྡན་མང་ཚོགས་ལ་སྒྲོལ་དཀར་ཚེ་དབང་དང་བཀའ་སློབ་ལམ་སྟོན་གནང་ཡོད་འདུག་ནིའུ་ཡོག་དང་ནིའུ་ཇར་སིའི་ས་སྐྱ་བརྩེ་ཆེན་ཚོགས་པའི་གོ་སྒྲིག་འོག་སྤྱི་ཟླ་བཅུ་པའི་ཚེས་བཅོ་ལྔའི་ཉིན་སྔ་དྲོར་ནིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞི་ཚོགས་ཁང་དུ་དཔལ་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་དབུ་བཞུགས་ཀྱི་ཐོག་དགེ་འདུན་པ་དང་མི་མང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཆེད་ཞབས་བརྟན་གསོལ་འདེབས་དང་སྒྲོལ་ཆོག་གསུངས་ཤིང་ཉིན་གུང་རྒྱབ་དད་ལྡན་མང་ཚོགས་ལ་སྒྲོལ་དཀར་གྱི་ཚེ་དབང་གནང་ཞིང་དད་ལྡན་མང་ཚོགས་ལ་རྒྱུན་དུ་ཆོས་ཉམས་ལེན་ཚུལ་བཞིན་གནང་དགོས་པའི་སྐོར་བཀའ་སློབ་སྩལ་གནང་འདུག་དེ་ཡང་རིན་པོ་ཆེ་མཆོག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་དཔལ་ས་སྐྱ་གོང་མ་སྐྱབས་མགོན་ཁྲི་ཆེན་སོགས་ཀྱི་སྐུ་ཚེ་ཡུན་རིང་བརྟན་ཆེད

དད་ལྡན་མང་ཚོགས་ལ་མཇལ་ཁ་སྩལ་གནང་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡིན། ཟླ་འདིའི་ཚེས་བཅོ་བརྒྱད་རེས་གཟའ་ལྷག་པ་ཉིན་མོར། ར་ཤི་ཡའི་སྲིད་འཛིན་ཕུ་ཏིན་གྱིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་ཆེད་རྒྱ་ནག་རྒྱལ་ས་པེ་ཅིང་དུ་འགྲོ་འཆར་ཡོད་ཚུལ་ར་ཤི་ཡའི་གཞུང་གིས་བརྗོད་འདུག་ཕུ་ཏིན་པེ་ཅིང་དུ་མ་འབྱོར་གོང་ར་ཤི་ཡའི་ཕྱི་སྲིད་བློན་ཆེན Sergei Lavrov ཚེས་བཅུ་དྲུག་རེས་གཟའ་ཟླ་བའི་ཉིན་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་འབྱོར་ཡོད་པ་དང། དེ་ཡང་ཨི་ཟི་རེལ་དང་གྷ་ཛ་ཡི་དམག་འཁྲུག་ཛ་དྲག་ཆེ་བའི་གནས་ཚུལ་དུ་གྱུར་བའི་སྐབས་ཡིན་པ་རེད། ཕུ་ཏིན་གྱིས་ཡུ་ཀེ་རེན་ལ་བཙན་འཛུལ་བྱས་སྟབས་རྒྱལ་སྤྱིའི་ཁྲོད་ཁེར་རྐྱང་དུ་གྱུར་ནས་རྒྱ་ནག་ལ་ཚོང་དང་ཆབ་སྲིད་ཀྱི་རྒྱབ་སྐྱོར་ལ་བརྟེན་དགོས་བྱུང་ཞིང། ཐེངས་འདིའི་རྒྱ་ནག་ཏུ་ཕྱོགས་སྐྱོད་འདི་ཡང་ཕུ་ཏིན་གྱིས་ན་ནིང་ཟླ་བ་གཉིས་པར་ཡུ་ཀེ་རེན་ནང་བཙན་འཛུལ་བྱས་པ་ནས་བཟུང་འཛམ་གླིང་གི་རྒྱལ་ཁབ་ཆེ་གྲས་སུ་གཞུང་འབྲེལ་ཕྱོགས་སྐྱོད་བྱེད་པ་ཐེངས་དང་པོ་དེ་ཆགས་ཡོད་པ་རེད། མེན་དམར་གྱི་ས་ཀེན་ཞེས་པའི་ས་ཁུལ་དུ་དུས་ཡུན་ཉིན་ལྔའི་རིང་དྲག་པོའི་དམག་གིས་བཙན་རྒོལ་བྱས་པའི་རྐྱེན་གྱིས་མི་གྲངས་བཞི་ཁྲི་ལྔ་སྟོང་ལ་ཉེ་བ་བཙན་ཤེད་ཀྱིས་གནས་སྤོས་བྱེད་དུ་བཅུག་པ་མ་ཟད་མི་སེར་དཀྱུས་མ་གཅིག་བསད་པ་དང་མི་གྲངས་སུམ་ཅུ་ཙམ་དྲག་པོའི་དམག་དཔུང་གིས་འཛིན་བཟུང་བྱས་འདུག་བཙན་རྒོལ་དེ་གཟའ་ཕུར་བུ་ནས་འགོ་བརྩམས་ཏེ་གཟའ་ཉི་མ་བར་རྒྱུན་མཐུད་ནས་གྲོང་སྡེ་བཞིར་དམིགས་ནས་དྲག་རྩུབ་དང་འཛིན་བཟུང་གི་དོན་རྐྱེན་ཞིག་ཡིན་པ་ས་ཁུལ་དེའི་ཡུལ་མི་ཞིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པར་བརྗོད་འདུག་ད་དུང་དྲག་པོའི་དམག་དཔུང་གིས་སེ་ཀེང་གི་ཁིན་ཨུ་དང་ཤུའེ་པོ། ཕལ། ཁམ་པཱ་ལུའུ་བཅས་ཀྱི་གྲོང་སྡེའི་ས་ཁོངས་སུ། གློ་བུར་དུ་བཙན་རྒོལ་བྱས་ཏེ་གནས་སྤོའི་ཚད་ཇེ་མང་དུ་ཕྱིན་ཡོད་ཅིང། ཕལ་གྲོང་སྡེའི་ནང་གནས་སྡོད་མི་སྣ་གཉིས་འཛིན་བཟུང་བྱས་ཏེ་མི་གཅིག་བསད་པ་དང་འཛིན་བཟུང་བྱས་པའི་སྐྱེས་པ་གསུམ་གྱི་གནས་སྟངས་སྐོར་ད་ལྟའི་ཆར་ཤེས་རྟོགས་མེད་ཅིང། དྲག་པོའི་དམག་དཔུང་གིས་ཕལ་གྲོང་སྡེའི་ནང་མུ་མཐུད་རྩ་གཏོར་བཏང་བ་དང། ཆིན་པད་གྲོང་སྡེའི་ནང་བཀག་སྡོམ་བྱས་པས་དེའི་ནང་ཡུལ་མི་སུམ་ཅུ་ཙམ་ཚུད་འདུག་ཁིན་སཱན་དང་ཤུའེ་པོ་ནང་དམག་དཔུང་གིས་བཙན་རྒོལ་བྱས་པའི་རྐྱེན་གྱིས་མི་གྲངས་ཆིག་ཁྲི་ལྔ་སྟོང་ལས་བརྒལ་བ་བྲོས་བྱོལ་དུ་ཕྱིན་པ་དང་ས་གནས་དེ་གའི་རྒྱལ་སྲུང་དམག་གིས་འཁོན་ལན་སློག་པའི་བྱ་སྤྱོད་སྤེལ་དུ་བཅུག་ཡོད་འདུག་དོན་དངོས་ཐོག་དྲག་ཤུགས་དོན་རྐྱེན་དེ་ནི་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་གཉིས་པའི་དམག་དཔུང་གི་སྲིད་འགྱུར་བྱུང་བ་ནས་བཟུང་སྔར་ལས་རྒྱ་ཆེ་བའི་འཁྲུག་རྩོད་བྱུང་བའི་ཆ་ཤས་ཅིག་ཡིན་ཅིང། གཞི་རྒྱ་ཆེ་བའི་གནས་སྤོ་བ་དང་འགྲོ་བ་མིའི་ཐོབ་ཐང་ལ་གནོད་འཚེ་བཏང་བའི་བྱ་སྤྱོད་ཅིག་ཡིན་ཅིང

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནིའུ་ཛི་ལན་སྲིད་བློན་གསར་པ Christopher Luxon ལགས་ལ་འཚམས་འདྲི་དང་མཉམ་རྒྱལ་ཁབ་དེའི་རྡུལ་ཕྲན་མཚོན་ཆ་དང་བྲལ་བའི་སྲིད་ཇུས་རྒྱུན་འཁྱོངས་ཀྱི་ཆོད་སེམས་དེར་རྒྱལ་ཁབ་གཞན་གྱིས་ཁ་མིག་ཡར་ལྟ་གནང་དགོས་པའི་གསུང་འཕྲིན་ཕེབས་པའི་སྐོར་ལོ་པེ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
བོད་མིའི་དབུ་ཁྲིད་གོང་ས་མཆོག་གིས་ནིའུ་ཟི་ལན་ཌི་རྒྱལ་ཁབ་ཀྱི་གསར་འདེམས་སྲིད་བློན Chris Luxon ལ་འཚམས་འདྲི་དང་སྦྲགས། རྒྱལ་ཁབ་དེའི་རྡུལ་ཕྲན་མཚོན་ཆ་དང་བྲལ་བ་གི་སྲིད་ཇུས་རྒྱུན་འཁྱོངས་གི་ཆོད་སེམས་དེར། རྒྱལ་ཁབ་གཞན་གྱིས་ཁ་མིག་ཡར་ལྟ་གནང་དགོས་པ་གི་གསུང་འཕྲིན་ཕེབས་ཡོད་པ། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཕོ་བྲང་ནས་སྤྱི་ཟླ་བཅུ་བ་གི་ཚེས་པ་བཅུ་དྲུག་གི་ཉི་མ་ནིའུ་ཟི་ལན་ཌི་རྒྱལ་ཁབ་ཀྱི་གསར་འདེམས་སྲིད་བློན Chris Luxon ལགས་སུ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཀྱི་བཀའ་ཡིག་ཟིག་བསྩལ་ཡོད་པ་གི་ནང། དེང་སང་འཛམ་གླིང་གང་སར་དཀའ་རྙོག་ཉེན་འཕྲང་གི་དོན་འདིར། མང་ཚོགས་ནང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་དང་ཕན་ཚུན་རྟེན་འབྲེལ་ཡིན་པ་གི་ངེས་ཤེས་ཇེ་ཆེར་འགྲོ་བཞིན་པར་བརྟེན། ཚང་མས་ནུས་པ་མཉམ་སྤུངས་བྱས་ན་རིང་མིན་འབྲས་བུ་བཟང་པོ་སྨིན་པ་གི་ཡིད་ཆེས་གནང་གི་ཡོད་པ་དང། ནིའུ་ཟི་ལན་ཌི་རྒྱལ་ཁབ་ཀྱིས་རྡུལ་ཕྲན་མཚོན་ཆ་དང་བྲལ་བ་གི་སྲིད་ཇུས་འཛིན་བཞིན་པ་དེར། སྲིད་བློན་གསར་བ་ཁོང་ཡང་མུ་མཐུད་དུ་ཤར་སྐྱོད་ཀྱི་ཆོད་སེམས་བསྟན་པ་ནི། རྒྱལ་ཁབ་གཞན་ལ་མིག་དཔེ་བཟང་བོ་དང་རིམ་པས་འཛམ་གླིང་ཡོངས་རྫོགས་རྡུལ་ཕྲན་མཚོན་ཆ་མེད་པ་གི་རེ་བ་དང་ཐབས་ཤེས་གནང་དགོས་པ་གི་བཀའ་སྩལ་ཡོད་པ། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག། ཟླ་བ་འདིའི་ཚེས་བཅུ་བཞི་ཉིན་ནིའུ་ཛི་ལན་ཨ་ནི་རྒྱལ་ཡོངས་འོས་བསྡུའི་སྐབས་ལ་ཕྱོགས་འགལ་ཚོགས་པ་ལ་རྒྱལ་ཁ་ཐོབ་པ་རེད། དེ་འདྲ་སོང་ཙང་གོང་ས་མཆོག་ནས་ཕྱོགས་འགལ་ཚོགས་པ་དེ་གི་དབུ་ཁྲིད་སྐུ་ཞབས Chris Luxon ལ། འཚམས་འདྲི། བཀྲ་ཤིས་བདེ་ལེགས་བཀའ་ཡིག་གནང་ཡོང་བ་རེད། ཨ་ནི་དེའི་ནང་ལ་ཨ་ནི་གོང་ས་མཆོག་ནས་ག་རེ་བཀའ་གནང་ཡོད་རེད་ཞུས་ན། ད་དེང་སང་འཛམ་བུ་གླིང་གང་ས་ག་ལ་ཨ་ད་དཀའ་ངལ་ཧ་ཅང་ཆེན་པོ་འཕྲད་ཀྱི་ཡོད་རེད་ད་ཡིན་ནའི། མང་ཚོགས་ནང་ལ་འགྲོ་བ་མི་གཅིག་གྱུར་ཡིན་པ་དང་གཅིག་ལ་གཅིག་བརྟེན་གྱི་འདུ་ཤེས་དེ་ཆེ་རུ་འགྲོ་གི་ཡོད་ཙང། ཨ་ནི་ཚང་མས་ད་ནུས་པ་མཉམ་སྤུངས་བྱས་པ་ཡིན་ན། ཨ་རིང་མིན་ཨ་ནི་འབྲས་བུ་བཟང་པོ་ཐོབ་པའི་ཨ་ནི་ཡིད་ཆེས་ཡོད་ཞེས་བཀའ་གནང་ཡོད་རེད། དེ་དང་ཨ་ནི New Zealand ཨ་ནི་རྒྱལ་ཁབ་དེ། སྲིད་ཇུས་ཀྱི་གཅིག་ག་རེ་རེད་ཟེར་ན་རྡུལ་ཕྲན་མཚོན་ཆ་མེད་པའི་སྲིད་ཇུས་ཟིན་ཡོད་རེད་དེ་ཨ་ནི། དེ་འདྲ་ཁོ་རང་ད་སྲིད་བློན་གསར་བ་ཆགས་ཀྱི་ཡོད་རེད་ཨ་ནི་ཁོ་རང་གིས་ཡང་ཨ་ནི་ད་ག་རང་སྲིད་ཇུས་དེ་ཨ་ནི་མུ་མཐུད་བྱས་ཤར་སྐྱོད་བྱེད་རྒྱུ་ཡིན་ཞེས་གསུངས་པ་དེ་ཨ་ནི་དཔེ་རྒྱལ་བ་རིན་པོ་ཆེས་ག་རེ་བཀའ་གནང་ཡོད་རེད་ཟེར་དེ་ཨ་ནི་དཔེ་དེས་ཨ་ནི་རྒྱལ་ཁབ་གཞན་ལ་མིག་དཔེ་བཟང་པོ་དང་ཨ་ནི་ང་ཚོ་ཚང་མ་ལ་དཔལ་ལྡན་ཁ་ས་ཛ། དོན་དག་ཞིག་ནས་རེད་ག་ནི་འཛམ་བུ་གླིང་ཞི་འཇགས་ལྷིང་པོ་ཞིག་ཡོང་ཡས་ཀྱི་ཨ་མའི་ཐབས་ལམ་དེ་ཨ་ནི་ད་དེ་ལྷག་ཡོག་མ་རེད་སེ་དེ་འདྲ་སོང་ཙང་ཨ་ནི
ཨ། རིམ་པས་ད་འཛམ་བུ་གླིང་ག་ས་ག་ལ་རྡུལ་ཕྲན་མཚོན་ཆ་མེད་པ་བཟོ་ཡས་ཀྱི་ཨ་ད། རེ་བ་དང་ཨ་ནི་ང་ཚོས་ཐབས་ཤེས་དེ་མུ་མཐུད་དུ་བྱེད་དགོས་རེད་ཟེར་ཞིག་བཀའ་གནང་ཡོད། གཞན་ཡང་གོང་ས་མཆོག་གི་བཀའ་ཡིག་ཏུ་ནིའུ་ཟི་ལན་ཌི་རྒྱལ་ཁབ་ཏུ་ཁོང་ནས་བཟང་སྤྱོད་དང་སྙིང་རྗེ། བཟོད་བསྲན་དང་ཆོག་ཤེས་ཆོས་ལུགས་མཐུན་སྒྲིལ་སོགས་ཀྱི་ཐོག་བཀའ་གནང་བ་ཁག་ལ།
མང་ཚོགས་ཀྱིས་ཧ་ཅང་སེམས་ཁུར་དང་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞེས་ཀྱང་བཀའ་ཕེབས་ཡོད་པ་འགྲེལ་བརྗོད་གནང་གི་འདུག། དེ་ནས་ད་ལྟ་བར་དུ་ཨ་ནེ་རྒྱལ་བ་རིན་པོ་ཆེ་གིས་ནིའུ་ཛི་ལན་ཌི་ལ་ཐེངས་མ་ཁ་ཤས་ཆིབས་བསྒྱུར་གནང་ཡོད་རེད་ཨ་འདིའི་སྐབས་ལ་ཨ་ནེ་རྒྱལ་བ་རིན་པོ་ཆེ་བཀའ་གནང་ཡས་མང་ཚོགས་ལ་བཀའ་གནང་ཡས་འགྲོ་བ་མིའི་བཟང་སྤྱོད་དང་བྱམས་སྙིང་རྗེ་ཨ་ནེ་བཟོད་བསྲན་ཨ་ནེ་འདོད་ཆུང་ཆོག་ཤེས་བྱེད་ཡས་ཨ་ནེ་དེ་ནང་བཞིན་ལ་ཆོས་ལུགས་མཐུན་འབྲེལ་གོང་འཕེལ་གཏོང་ཡས་ཕྱོགས་ལ་ཨ་ནེ་བཀའ་སློབ་དཔེ་ཡང་སེ་གནང་གི་ཡོད་རེད་ཨ་འདི་དུས་ནིའུ་ཟི་ལན་གྱི་མང་ཚོགས་ཀྱིས་ད་ག་རེ་ཟེར་རེད་རྒྱལ་བ་རིན་པོ་ཆེའི་བཀའ་སློབ་གནང་དེ་ཚོ་ལ་ཞེ་དྲག་གིས་ད་སེམས་ཁུར་དང་རྒྱབ་སྐྱོར་གནང་གི་འདུག་དེ་འདྲ་སོང་ཙང་རྒྱལ་བ་རིན་པོ་ཆེས་དེ་རིང་འདི་ཡར་ཐུགས་རྗེ་ཆེ་ཞེས་བསྐྱར་དུ་ཞུ་གི་ཡིན་ཞེས་བཀའ་གནང་ཡོད་རེད། མཐའ་བསྡོམས་དེ་ཡ་སྲིད་བློན་ད་ཁོ་རང་རིང་མིན་ད་སྲིད་བློན་གྱི་ཐུགས་འགན་བཞེས་གི་རེད། དེ་གནང་རིང་ལ New Zealand མི་མང་གི་མངོན་འདོད་སྒྲུབ་ཐུབ་པའི་རྒྱལ་བ་རིན་པོ་ཆེའི་ཐུགས་སྨོན་ཡོད་ཞེས་དེ་འདྲ་བཀའ་གནང་ཡོད་རེད། འོས་མི་གི་ཁྲི་ལ་གོང་ས་མཆོག་གིས New Zealand རྒྱལ་ཁབ་ཏུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་གི་ལོ་དང་གོ་དྲུག་གི་ལོ། ཡང་སྤྱི་ལོ་ཉིས་སྟོང་གཉིས་གི་ལོ་དང་བདུན་གི་ལོ་དགུ་གི་ལོ་དང་བཅུ་གསུམ་གི་ལོ་བཅས་སུ་ཆིབས་བསྒྱུར་རིམ་པ་གི་སྐབས་སུ། ནིའུ་ཛི་ལན་ཌི་རྒྱལ་ཁབ་ཀྱི་སྲིད་བློན་གཙོས་པའི་སྲིད་དོན་པ་ཚོ་གོང་ས་མཆོག་ལ་མཇལ་འཕྲད་གནང་རྒྱུར། རྒྱ་ནག་གཞུང་གིས་བཀག་སྡོམ་དང་གནོན་ཤུགས་ཆེན་པོ་སྤྲད་ཡོད་ནའང། གོང་ས་མཆོག་གིས་གྲོས་ཚོགས་འཐུས་མི་རིམ་པར་མཇལ་མོལ་དང། ལྷག་པར་ཡུལ་དེའི་གདོད་མའི་མི་རིགས་ཚོས་གོང་ས་མཆོག་ལ་གུས་ཞབས་དང་དགའ་མོས་ཧ་ཅང་ཆེན་པོ་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།

རྒྱ་ནག་གཞུང་གིས་དཀར་མཛེས་ཁུལ་གྱི་སློབ་གྲྭ་ཁག་ནང་བོད་ཡིག་སློབ་ཁྲིད་མེད་པ་བཟོས་ཡོད་པ་དང་འབྲེལ་བོད་ཀྱི་སྤྱི་ཚོགས་དང་སློབ་གསོ་བརྩོན་ཐབས་མེད་པའི་གནས་སུ་ལྷུང་བཞིན་འདུག་ཅེས་བོད་ནང་གི་འབྲེལ་ཡོད་བོད་མི་ཞིག་གིས་བརྗོད་ཡོད་པའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད། རྒྱ་ནག་གཞུང་གིས་འདི་ལོའི་ཕྱི་ཟླ་དགུ་པའི་ནང་རྒྱ་ནག་གི་སྟོན་དུས་སློབ་འགོ་བཙུགས་པ་དང་འབྲེལ་དཀར་མཛེས་ཁུལ་ཡོངས་ཀྱི་གཞུང་གཉེར་སློབ་གྲྭ་ཁག་ཏུ་བོད་སྐད་ཡིག་གི་ལམ་ནས་སློབ་ཚན་སློབ་ཁྲིད་མེད་པ་བཟོས་པ་དང་གནད་དོན་དེའི་སྐོར་ལ་དཀར་མཛེས་ཁུལ་སློབ་གསོ་ལས་ཁུངས་ཟེར་བས་ཁུལ་ཡོངས་ཀྱི་སློབ་གྲྭ་ཁག་ཏུ་བཀོད་ཁྱབ་བཏང་ཡོད་ན་ཡང་བཀོད་ཁྱབ་དེའི་རིགས་དང་འབྲེལ་དགེ་རྒན་ཚོ་ཚོགས་འདུ་འཚོགས་ནས་འགྲེལ་བཤད་ཙམ་ལས་ཡིག་ཆ་སོགས་མཁོ་སྤྲོད་རྩ་ནས་མི་བྱེད་པ་དང་ལྕགས་ཟམ་ཁར་སློབ་འབྲིང་ནང་བོད་ཡིག་མེད་པ་བཟོས་རྗེས་བོད་ཡིག་དགེ་རྒན་ཚོ་གཞུང་ཞབས་དང་བོད་ཡིག་ཡོད་སའི་ས་ཁུལ་དུ་ཞུགས་དགོས་པའི་སྐུལ་མ་བྱེད་བཞིན་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་ནས་མུ་མཐུད་བརྗོད་དོན་ལ་ད་ལོ་ནས་བཟུང་དཀར་མཛེས་ཁུལ་ཡོངས་ཀྱི་སློབ་འབྲིང་ཁག་གི་གསར་དུ་བསྡུས་པའི་འཛིན་གྲྭ་ཚང་མའི་ནང་བོད་སྐད་ཡིག་གི་སློབ་ཚན་མེད་པ་བཟོས་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་བར་སློབ་གྲྭ་ཚང་མའི་ནང་བོད་ཡིག་གི་སློབ་ཁྲིད་རྩ་ནས་མེད་པ་བཟོ་དགོས་པ་སྲིད་གཞུང་གི་བཀོད་ཁྱབ་ཡིན་པ་འགྲེལ་བརྗོད་གནང་གི་འདུག་ལ། སྤྱིར་བཏང་དཀར་མཛེས་ཁུལ་ཡོངས་སུ་བོད་ཡིག་རྐྱང་པས་སློབ་ཁྲིད་བྱེད་སའི་སློབ་འབྲིང་མང་པོ་ཞིག་མེད་པ་དང་དེ་སྔ་ཡིན་ན་བྲག་མགོ་རྫོང་དུ་བོད་ཡིག་སློབ་ཁྲིད་བྱེད་བཞིན་པའི་སློབ་འབྲིང་གཉིས་ཡོད་པ་ལས་གཅིག་དེ་བོད་ཀྱི་བླ་མ་ཞིག་གི་སྦྱིན་བདག་འོག་ཡོད་པས

དཀར་མཛེས་རྫོང་བོད་ཡིག་སློབ་འབྲིང། སྡེ་དགེ་རྫོང་ཤེས་རིག་ནོར་བུའི་སློབ་འབྲིང། གསེར་རྟ་རྫོང་སློབ་འབྲིང། སྡེ་དགེ་རྫོང་མ་ཎི་གད་མགོ་སློབ་འབྲིང། དཀར་མཛེས་ཁུལ་ཁམས་ལྷོ་མི་རིགས་སློབ་འབྲིང། དར་མདོ་གྲོང་ཁྱེར་བོད་ཡིག་སློབ་འབྲིང། ལྕགས་ཟམ་ཁ་སློབ་འབྲིང། བྲག་མགོ་རྫོང་སློབ་འབྲིང། རྟའུ་རྫོང་སློབ་འབྲིང་བཅས་ཡོད་འདུག་སྤྱིར་ན་དེང་སྐབས་རྒྱ་ནག་གཞུང་གིས་བོད་ནང་གི་ས་ཁུལ་མང་ཆེ་བའི་ནང་རྒྱ་བསྒྱུར་སློབ་གསོ་ལག་བསྟར་བྱེད་འགོ་ཚུགས་ཡོད་པ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོ་བོད་ཀྱི་སྐད་ཡིག་དང་སློབ་གསོར་དམིགས་ཏེ་ཆེད་འཛུགས་བྱས་པ། དཀར་མཛེས་རྫོང་མི་རིགས་སློབ་འབྲིང་དུ་ད་ལྟའི་ཆར་འཛིན་གྲྭ་དྲུག་ཅུ་དང་དགེ་རྒན་ཉིས་བརྒྱ་བཞི་བཅུ་ལྷག་དང། སློབ་མ་སུམ་སྟོང་བཞི་བརྒྱ་ལྷག་ཡོད་ཀྱང་སློབ་གྲྭའི་སློབ་ཚན་ནང་ལོ་རེ་བཞིན་བོད་སྐད་ཡིག་ཇེ་ཉུང་དུ་བཏང་སྟེ་ད་ལྟའི་ཆར་བོད་ཡིག་སློབ་ཁྲིད་མེད་པ་བཟོས་ཡོད་པ་དང་གོང་ཞུས་འབྲེལ་ཡོད་ཅིག་ནས་མུ་མཐུད་བརྗོད་ན་ལོ་རེ་བཞིན་བསླབ་གྲྭ་ཁག་ཏུ་སྲིད་གཞུང་གིས་ལས་བྱ་ཁག་ལ་ཁ་གཡར་ནས་བོད་སྐད་ཡིག་གི་སློབ་གསོ་རྩ་མེད་བཟོ་ཐབས་བྱེད་བཞིན་འདུག་ལ་གཙོ་བོ་དྲག་པོའི་ཐབས་ལམ་ལས་འཇམ་པོའི་གདུག་རྩུབ་ཀྱིས་སྤྱི་ཚོགས་དང་སློབ་གསོ་ནས་གསོན་ཐབས་མེད་པའི་ལམ་དུ་མངོན་གསལ་དོད་པོས་ལྷུང་བཞིན་འདུག་ཅེས་འགྲེལ་བརྗོད་གནང་བྱུང། དཀར་མཛེས་ཁུལ་ཡོངས་ན་ས་བོད་རིགས་འདུས་སྡོད་གཙོ་བོ་ཡིན་པའི་ས་ཁུལ་དར་རྩེ་མདོ་རྟའུ་བྲག་མགོ་དཀར་མཛེས་དཔལ་ཡུལ་ཉག་རོང་སྡེ་དགེ་གསེར་རྟ་གསེར་ཤུལ་རོང་བྲག་འབའ་ཐང་ལི་ཐང་འདབ་པ་ཕྱག་ཕྲེང་ཉག་ཆུ་ཁ་ལྕགས་ཟམ་ཁ་བརྒྱད་ཟུར་རྫོང་སྡེ་རོང་རྫོང་མུ་ལི་རྫོང་བཅས་རྫོང་ཁག་བཅོ་བརྒྱད་ཡོད་པ་ལས་མི་འབོར་ས་ཡ་གཅིག་ལ་ཉེ་བ་ཡོད་པ་ལས་བརྒྱ་ཆ་དགུ་བཅུ་བོད་རིགས་ཡིན་འདུག་ལ་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་གཏན་འབེབས་བྱས་པའི་དཀར་མཛེས་ཁུལ་བོད་སྐད་ཡིག་སྲོལ་ཡིག་ཟེར་བའི་ནང་བོད་རིགས་ས་གནས་རང་སྐྱོང་ཁུལ་དུ་བོད་ཀྱི་སྐད་ཡིག་བྱ་བའི་རུ་དཔུང་འཛུགས་པར་ཤུགས་སྣོན་དང་སློབ་གྲྭ་ཁག་ཏུ་བོད་སྐད་ཡིག་གི་སློབ་ཁྲིད་དར་སྤེལ་དང་རྩ་ཁྲིམས་ཀྱི་འབྲེལ་ཡོད་གཏན་འཁེལ་བཞིན་མི་རིགས་གཞན་པས་དཀར་མཛེས་ཁུལ་དུ་བོད་སྐད་ཡིག་ལ་འབད་བརྩོན་དགོས་པ་སོགས་བཀོད་ཡོད་པ་རེད། བཞུགས་སྒར་དྷ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་རྒྱལ་སྤྱིའི་ཚོགས་འདུ་ཐེངས་གསུམ་པ་དེ་ཕྱི་ཚེས་བཅུ་བདུན་དང་བཅོ་བརྒྱད་ཉིན་གཉིས་རིང་པེ་ཅིང་དུ་འཚོགས་པའི་གནད་དོན་དང་འབྲེལ་བའི་སྐོར་སི་པེན་ནང་བཞུགས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང། དེ་རིང་གི་ང་ཚོའི་གསར་འགྱུར་ནང་ད་ཅིག་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཁོ་རང་སྲིད་འཛིན་གྱི་འགན་འཁུར་བཞེས་པའི་དུས་ཚོད་དེ་ལ་ད་ཅིག་རེད། ལས་གཞི་གཙོ་བོ་དེ་རྒྱུད་ལམ་གཅིག་ཞུ་ཡས་ཀྱི་ད་འཛུགས་སྐྲུན་གྱི་ལས་གཞི་དེ་ད་གཙོ་བོ་ཅིག་ཆགས་ཤག་ཨ་ནི་འདི་ཡང་ཨ་ནི་འཛམ་གླིང་ད་རྒྱལ་ཁབ་གྲངས་བརྒྱ་དང་སུམ་ཅུ་དང་ཨ་ནི་ཚོགས་སྡེ་གྲངས་སུམ་ཅུ་སྐོར་ཞིག་ད་ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་དང་བཅོ་བརྒྱད་ཉིན་གཉིས་རིང་ད་པེ་ཅིང་དུ་འཚོགས་ནས་འདིའི་སྐོར་ད་ཅིག་རེད་ཚོགས་འདུ་ཆེན་པོ་གསུམ་པ་དེ་ཆགས་ཀྱི་ཡོད་འདྲ། ཨ་འདིའི་སྐོར་ལ་ང་ཚོས་ཞལ་པར་ཐོག་ནས་སི་པེན་རྒྱལ་ཁབ་ནང་བཞུགས་པའི་བོད་དང་རྒྱལ་སྤྱིའི་གནད་དོན་ཐོག་ཉམས་ཞིབ་གནང་མཁན་སངས་རྒྱས་སྐྱབས་ལགས་ལ་ཨ་ནི

ལགས་སོ་རེད་ལགས་ད་རྒྱ་ནག་གཞུང་གིས་ད་ལྟ་རྒྱུད་གཅིག་ལམ་གཅིག་གི་ཨ་ནི་རྒྱལ་སྤྱིའི་མཉམ་འབྲེལ་ད་བགྲོ་གླེང་ཚོགས་འདུ་ཐེངས་གསུམ་པ་དེ་ད་འཚོགས་ཡ་རེད་འདུག་དེའི་སྒང་ལ་ད་ཅིག་ཞི་ཅིན་ཕིང་དང་ད་ག་ནང་བཞིན་ད་ཅིག་གནད་འགག་ཅན་གྱི་ཨ་ནི་ཁོ་རང་ཚོས་གནད་འགག་ཏུ་བརྩི་བཞིན་པའི་རྒྱལ་ཁབ་ཁ་ཤས་ཤིག་གི་ཨ་ནི་མཐོ་རིམ་མི་སྣ་ཡོང་ཡ་ལ་སོགས་པ་ད་དེ་འདྲ་མང་པོ་ཞིག་བཤད་བསྡད་ཡོད་རེད། ད་གང་ལྟར་ཀྱང་ད་ལྟ་གི་ད་ལམ་གཅིག་རྒྱུད་གཅིག་ཟེར་ན་འདྲ་རྒྱུད་གཅིག་ལམ་གཅིག་ཟེར་ན་འདྲ་ད་ལྟ་གི་ལས་གཞི་འདི་ནི་ཞི་ཅིན་ཕིང་གིས་ད་ཁོ་རྒྱ་ནག་གི་དབང་ཆ་ཟིན་ནས་ད་འདིའི་ལོ་བཅུ་གི་ནང་ལོགས་ལ་ད་ཁོ་ལས་གཞི་ཞེ་པོ་གལ་ཆེན་པོ་ཅིག་བཙུགས། ད་ཁྱོད་གོང་ནས་གསུངས་པ་ནང་བཞིན་རྒྱལ་ཁབ་བརྒྱ་དང་སུམ་ཅུ་སོགས་ལ་འབྲེལ་བ་ཡོད་ཡ་དང་ད་འཛམ་གླིང་འབྲེལ་བ་ཡོད་ཡ་ཆགས་བསྡད་ཡོད་རེད་ལས་གཞི་ཅིག་ཆགས་བསྡད་ཡོད་རེད། ད་ཁོ་སྐམ་ས་ནས་ཡིན་ན་སྐམ་ས་ནས་ལམ་ཁ་ཅིག། ཨ་ནི་ཅིག་ཁོ་རང་རྒྱ་མཚོའི་ངོས་ནས་ཡིན་ན་ཡང་དེ་འདྲ་འགྲོ་ཡ་ཅིག། གང་ལྟར་ཀྱང་ལས་གཞི་འདི་ད་ཞི་ཅིན་ཕིང་གིས་ད་ཁོ་རང་གི་དབང་ཆ་ཟིན་པའི་ནང་ལོགས་ནས་ཨ་ནི་ཁོ་རང་གི་ད་ཅིག་ལས་གཞི་ད་ཡོད་ལ་མེད་ལ་དེ་དེ་རེད། དེ་འདྲའི་སྐབས་ལ་དེ་གི་ད་ལོ་བཅུ་གི་ནང་ལོགས་ལ་ཨ་ནི་ད། རྒྱ་ནག་དམར་ཤོག་གཞུང་གིས་དྲིལ་བསྒྲགས་ཁྱབ་བསྒྲགས་ཞེ་པོ་བྱས་ཡ་རེད། ད་ག་ནང་བཞིན་འཛམ་གླིང་གི་དེ་ལ་དོ་སྣང་དང་པོ་དེ་རྒྱལ་ཁབ་མང་པོ་ཅིག་གིས་ཨ་ནི་དེ་གལ་ཆེན་པོ་ཡིན་པ་དང་ཨ་ནི་དེ་ལ་ད་མཉམ་འབྲེལ་བྱེད་ཡ་རྒྱལ་ཁབ་མང་པོ་ཅིག་བྱུང་བ་རེད། ད་ཡིན་ན་ཡང་དེ་ནས་རིམ་བཞིན་ད་ཡོང་དུས་སྒང་ལ་རྒྱ་ནག་གི་ལས་གཞི་དེ་ཆབ་སྲིད་གི་དམིགས་ཡུལ་ཡོད་པ་དང་ཨ་ནི་འཛམ་གླིང་ལ་རྒྱ་ནག་དམར་ཤོག་གི་ལྟ་བ་ཟེར་ན་འདྲ་རྒྱ་ནག་དམར་ཤོག་གི་ཤུགས་རྐྱེན་དེ་བཟོ་ཡ་ཡོད། ཆབ་སྲིད་ཀྱི་དམིགས་ཡུལ་དེ་ཤུགས་ཆེན་པོ་ཅིག་ཡོད་ཡ་དེ་ཨ་ནི་ནུབ་ཕྱོགས་རྒྱལ་ཁབ་ཚང་མ་གིས་ད་དེ་རྒྱ་ནག་གི་འཆར་གཞི་ཆེན་པོ་ཅིག་ཡིན་པ་དེ་ཧ་གོ། དེ་འདྲ་བྱས་ནས་རིམ་བཞིན་ཡོང་དུས་སྒང་ལ་ཨ་ནི་ལས་གཞི་དེའི་ནང་ལ་མཉམ་ཞུགས་བྱེད་མཁན་གྱི་རྒྱལ་ཁབ་མང་པོ་ཅིག་ཨ་ནི་བུ་ལོན་ནང་ཐིམ་ནས་ཨ་ནི་དཀའ་ངལ་འཕྲད། དེ་དང་མཉམ་དུ་ཨ་ནི་ད་འཛམ་གླིང་འདིའི་ད་ལྟ་གི་རྒྱ་ནག་གི་ལམ་གཅིག་རྒྱུད་གཅིག་ཟེར་ཡ་གི་ཨ་ནི་ལས་གཞི་དེའི་དོན་དམ་པའི་ནུས་པ་ཅིག་ཡོད་མེད་དང་དེ་གིས་ཕན་ཐོགས་ཡོད་མེད་ལ་སོགས་པ་ཨ་ནི་དོགས་གཞི་ཆེན་པོ་ཅིག་བྱུང་བ་རེད་ད་ལྷག་པར། འདས་པའི་ལོ་གཅིག་གཉིས་ནང་ལོགས་ནས་ནི་ད། དེ་ལ་ངོ་རྒོལ་བྱེད་མཁན་ཟེར་ན་འདྲ་ཨ་ནི་ད་ནི་ངོ་མ་མཉམ་འབྲེལ་བྱེད་མཁན་དེ་ཚོ་ཡང། རྒྱལ་ཁབ་དེ་ཚོ་དཀའ་ངལ་མང་པོ་ཅིག་འཕྲད་ཡོང་དུས་གང་ལ་ད། དེ་ལ་ག་རེ་བཟོ་འདྲ་ད་དོགས་པ་ཆེན་པོ་ཅིག་འཛམ་གླིང་ནས་དེ་འདྲ་བྱུང་བ་རེད། དེ་འདྲ་གི་གནས་སྟངས་དང། དེ་ནང་བཞིན་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་སོང་ནས་དེ་འདྲ་དཀའ་ངལ་ཅིག་འཕྲད་ཡོང་དུས་སྒང་ལ་ད་ལྟ་གི་ལས་གཞི་འདིའི་སྒང་ལ་འགྲོ་སོང་གཏོང་ཡ་གི། དང་པོ་གི་འཆར་གཞི་དང་ཨ་ནི་དེ་གི་ལས་རིམ་དེ་མ་མུ་མཐུད་དུ་འགྲོ་ཡ་ལ་ཡང། ད་ཅིག་དཀའ་ངལ་ཟེར་ན་འདྲ་ཨ་ནི་གནད་འགག་མང་པོ་ཅིག་ཆགས་བསྡད་ཡོང་དུས་གང་ལ། ད་དོན་དམ་པའི་ད་ལྟ་གི་གནས་སྟངས་ནི་ད་ལྟ་གི་ལས་གཞི་འདིའི་དཀའ་ངལ་ཆེན་པོ་ཅིག་གི་ནང་འཕྲད་བསྡད་ཡོད་དང་འཛམ་གླིང་གི་མཉམ་འབྲེལ་བྱེད་མཁན་གི་རྒྱལ་ཁབ་དང་ས་ཁུལ་དེ་ཚོ་གི་དོགས་པ་ཅིག་བཟས་བསྡད་ཡོད་དེ་འདྲའི་གནས་སྟངས་ཅིག་རེད། དེའི་ནང་ལོགས་ལ་ད་འདི་འདྲ་གི་དུས་སྐབས་ཅིག་ནས་ཨ་ནི་ཚོགས་འདུ་འདི་འདྲ་ཅིག་བསྐོངས་ནས་ད་གཙོ་བོ་དེ་ཞི་ཅིན་ཕིང་གི་དང་རྒྱ་ནག་དམར་ཤོག་གཞུང་གི་དམིགས་ཡུལ་དེ་ཨ་ནི་ད་ལྟ་གི་ལས་གཞི་འདི་དཔེ་དེ་གལ་ཆེན་པོ་ཡིན་པ་དང་འདི་ད་འགྲོ་བ་མི་ལ་ཕན་ཐོགས་པའི་ལས་གཞི་ཅིག་ཡིན་པ་ལ་སོགས་པ་གིས་ཨ་ནི་ད་སྒྲོ་འདོགས་བྱས་ནས་ལས་གཞི་འདིའི་ནང་མཉམ་ཞུགས་བྱེད་མཁན་གི་ས་ཁུལ་དང་རྒྱལ་ཁབ་དེ་ཚོ་ལ།

ལགས་སོ་ཨ་ནི་འདི་དང་འབྲེལ་བའི་ཐོག་ལ་ཅིག་ད། ལས་གཞི་འདིའི་ཐོག་སྐྱོན་བརྗོད་གནང་མཁན་ཚོས་ད་ཅིག། རྒྱ་ནག་གི་ད་རྒྱལ་ཁབ་འདི་དག་ནང་ད་འཛུགས་སྐྲུན་གྱི་ལས་གཞི་འདི་དག་ཐོག་ད་ཅིག། ད་མི་གང་བྱུང་ཞི་བའི་བྱ་བ་དང་ཨ་ནི་ཅིག་ཁོང་ཚོའི་གི་འདོད་པ་དང་མ་མཐུན་པའི་ད་ཅིག་གི། མདོར་བསྡུས་ནས་ཞུས་ན་འགྲོ་བ་མིའི་ཐོབ་ཐང་རྒྱས་བཤད་བཏང་བ་དང། དེ་ག་ནང་བཞིན་ད་ཅིག་རྒྱལ་ཁབ་འདི་ཚོའི་ནང་གི་ད་བུ་ལོན་ཤུགས་ཆེ་སྤྲད་པའི་རྐྱེན་གྱིས་དེ་ཡང་ཁོ་ཚོ་ཡང་བུ་ལོན་ནང་ཅིག་དཀའ་ངལ་ཤུགས་ཆེན་ནང་ལྷུང་བ་དང་ཨ་ནི་རྒྱལ་ཁབ་སོ་སོའི་རང་དབང་ཤོར་གྱི་ཡོད་པ་ད་དེ་འདྲ་གི་ད་གནས་ཚུལ་མང་པོ་ཞིག་ད་སྐྱོན་བརྗོད་གནང་གི་འདུག་འདི་ནང་ད་གཅིག་གི་གཙོ་བོ་འདྲ་བོ་གཅིག་ག་རེ་ག་རེ་ཆགས་ཡོད་ན་ད་སྐྱོན་བརྗོད།
རེད་ལགས། ད་དེའི་ལོ་བཅུ་གི་ནང་ལོགས་ལ་ལས་གཞི་དེ་ལྟ་ཡོང་དུས་སྒང་ལ་ནི་དེ་གི་བོད་ད་ས་ཁུལ་སོ་སོ་ལ་ནི་ཕན་པ་དང་གནོད་པ་དེ་ལ་ལྟ་ཡོང་དུས་སྒང་ལ་ཅིག་རྒྱལ་ཁབ་མང་པོ་ཞིག་ལ་གནོད་པ་སྐྱེལ་གི་ཡོད་ཡ་གི་ནི་ད་གནས་སྟངས་དེ་ཆགས་བསྡད་ཡོད་རེད་ད་ཁྱོད་གོང་ནས་གསུངས་ཡ་ནང་བཞིན་བུ་ལོན་བཏང་ཡ་མང་དྲགས་ནས་རྒྱལ་ཁབ་ཁ་ཤས་གི་བུ་ལོན་དེ་སེལ་མ་ཐུབ་ནས་ནི་ད་དཀའ་ངལ་ཆེན་པོ་ནང་ད་དཔེར་ན་ཤྲཱི་ལངྐ་ལྟ་བུ་མཚོན་ན་ད་ཁོ་རང་གྲུ་ཁ་དེ་ལོ་དགུ་བཅུ་ཐམ་པ་ལ་ནི་རྒྱ་ནག་ལ་བེད་སྤྱོད་བྱེད་ཡག་དབང་ཆ་ཡོད་ཡག་ལ་སོགས་པ་ནི་དེ་འདྲ་གི་ད་བུ་ལོན་སེལ་ཐབས་བྲལ་བྱས་ཡོད་ཡག་དེ་འདྲ་དཀའ་ངལ་འཕྲད་བསྡད་ཡོད་རེད། དེ་རེད། ཕྱོགས་གཅིག་ནས་ད་དཔལ་འབྱོར་གི་དཀའ་ངལ་དེ་རེད་ཕྱོགས་གཞན་དག་གཅིག་ནས་ཨ་ནི་འཛམ་གླིང་གི་ལྟ་ཡོང་དུས་སྒང་ལ་ཨ་ནི་ལས་གཞི་འདི་རྒྱ་ནག་གི་དཔེ་རེད་ཆབ་སྲིད་སྒང་ལ་བེད་སྤྱོད་བྱེད་ཡག་གི་དམིགས་ཡུལ་ཆེན་པོ་གཅིག་ཡིན་པ་རྒྱ་ནག་གི་ཨ་ནི་ཤུགས་རྐྱེན་དེ་རྒྱལ་ཁབ་ཚང་མ་ལ་ཁོ་རང་དང། མ་བརྟེན་ན་ཁོ་རང་དང་ཉེ་འབྲེལ་མ་བྱས་ན་ཐབས་ཤེས་མེད་ཡག་གི་གནས་སྟངས་ཤིག་བཟོ་ཡ། དེ་འདྲ་བཟོས་རྗེས་ལ་ཨ་ནི་ཁོ་རང་གིས་ད་རྒྱ་ནག་དམར་ཤོག་གཞུང་གིས་འཛམ་གླིང་གི་ད་ལྟ་གཅིག་ཨ་རི་དང་ནུབ་ཕྱོགས་རྒྱལ་ཁབ་གཙོས་བྱས་པའི་ཁོ་རང་ཚོ་གི་བཟོས་རྒྱུ་གི་འཛམ་གླིང་གི་གི་འགྲོ་སྟངས་ལམ་ལུགས་སྒྲིག་གཞི་དེ་ལ་ཨ་ནི་རྒྱ་ནག་གི་ཨ་ནི་ཁོ་རང་ཚོ་གི་ཁེ་ཕན་དང་མཐུན་པའི་དེ་འདྲ་གི་ལམ་ལུགས་གཅིག་དང་ཨ་ནི་སྒྲིག་གཞི་གཅིག་བཟོ་ཡག་གི་ཨ་ནི་དམིགས་ཡུལ་ཡོད་པ་དེ་གསལ་བོ་འདྲ་བོ་ཆགས་ཡོད་རེད། དེ་འདྲའི་སྒང་ལ། ད་ཕྱོགས་མང་པོ་ཞིག་ནས་དཀའ་ངལ་དང་དཔལ་འབྱོར་གྱི་དཀའ་ངལ་ཡིན་ན་འདྲ་ཆབ་སྲིད་ཀྱི་དཀའ་ངལ་མང་པོ་ཞིག་འཕྲད་ཡོང་གི་ཡོད་ཡ་དེ་གསལ་བོ་རེད་ད་འཛམ་གླིང་གི་མཁས་པ་མང་པོ་གི་ཉམས་ཞིབ་བྱེད་དུས་སྒང་ལ་དེ་འདྲ་དཀའ་ངལ་ཅིག་འཕྲད་ཡོང་གི་རེད། དེ་འདྲའི་སྒང་ལ། དེ་གི་གནས་སྟངས་འོག་ནས་ཨ་ནི་ད་ལྟ་གི་ཚོགས་འདུ་དེ་ཚོགས་ནས་རྒྱ་ནག་གཞུང་གི་ཡང་བསྐྱར་ཅིག་ལས་གཞི་དེ་ནང་ཉམས་ཞིབ་བྱེད་ཡ་གི་རེད་ཡོད་ས་ཁུལ་དང་རྒྱལ་ཁབ་དེ་ཚོ་ལ་ཨ་ནི་ཅིག་ག་རེ་ཟེར་དགོས་རེད་ད། དུ་བདེ་བོ་བཟོ་ཡག་གི་ཐབས་ཤེས་འཐེན་གྱི་ཡོད་ཡ། ད་ལྟའི་ཁོ་རང་ཚོ་གི་ཚོགས་འདུ་གི་དམིགས་ཡུལ་ཆེན་པོ་རེད་ཨ་ནི་དཀའ་ངལ་དེ་ཏན་ཏན། འཛམ་གླིང་གི་རྒྱལ་ཁབ་དེ་ཚོ་དང་ས་ཆ་དེ་ཚོ་ལ་དཀའ་ངལ་དེ་འཕྲད་བསྡད་ཡ་གསལ་བོ་རེད། དེ་ག་ནང་བཞིན་ད་ཁོ་རང་ཚོ་གི་ལམ་གཅིག་རྒྱུད་གཅིག་ཟེར་ཡ་ཡང་ན་རྒྱུད་གཅིག་ལམ་གཅིག་ཟེར་ཡ་གི་ལས་གཞི་འདི་གི་ཁྱིམ་མཚེས་རྒྱལ་ཁབ་མང་པོ་ཞིག་ལ་ཐད་ཀར་དེ་ཕོག་ཐུག་དང་བཏང་ཡོད་ཡ་དཔེར་ན་རྒྱ་གར་དང་རྒྱ་ནག་གི་འབྲེལ་བ་དེ་ཨ་ནི་ལས་གཞི་འདི་དང་འབྲེལ་ནས་པ་ཀི་སི་ཐན་དང་ཁོ་ཚོའི་ཕ་རོལ་ནས་ཨ་ནི་དེ་གནད་འགག་དཀའ་ངལ་ཆེན་པོ་ཞིག་འཕྲད་ཡོང་གི་ཡོད་ཡ་ལ་སོགས་པ། དེ་ག་ནང་བཞིན་ནུབ་ཕྱོགས་རྒྱལ་ཁབ་ཨ་མི་རི་ཀ་དང་ཡུ་རོབ་རྒྱལ་ཁབ་གཙོས་བྱས་པའི་མང་གཙོའི་རྒྱལ་ཁབ་དེ་ཚོའི་དཀྱིལ་ལ་ཡང་དཀའ་ངལ་ཅིག་འཕྲད་ཡོང་གི་ཡོད་ཡ། ད་དེ་གསལ་བོ་འདྲ་བོ་ཅིག་རེད་དེ་འདྲའི་སྒང་ལ། ལས་གཞི་དེ་གི་ཕན་ཐོགས་ཡ་དང་གནོད་སྐྱེལ་ཡ་གི་དེའི་སྒང་ལ་ཨཱ་ནི་ཞིབ་འཇུག་བྱེད་མཁན་བློ་གཟུ་བོར་གནས་མཁན་དེ་ཚོས་དེ་དེའི་སྒང་ལ་དེའི་ཕན་ཐོགས་ཡ་ལས་བས་ཏེ་མཐའ་ཁུལ་དེ་ཚོ་ལ་གནོད་སྐྱེལ་ཡ་དང་རྒྱ་ནག་དམར་ཤོག་གཞུང་གི་ཆབ་སྲིད་གི་དམིགས་ཡུལ་ཆེན་པོ་ཅིག་ཡོད་ཡ་དང་ཨཱ་ནི་དཔལ་འབྱོར་སྒང་ནས་འཛམ་གླིང་དབང་བསྒྱུར་བྱེད་ཡ་གི་ཐབས་ཇུས་ཅིག་ཡིན་པ་དེ་གསལ་བོ་ངོས་འཛིན་བྱེད་ཀྱི་ཡོད་རེད་ལ། ལགས་སོ་ཨཱ་ནི་འདི་མིན་གྱི་ད་ཅིག་གིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་དེའི་ཐོག་ལ་དོ་སྣང་གནང་མཁན་ཚོས་ད་ཅིག་གིས་རྒྱ་ནག་གི་ད་འཛུགས་སྐྲུན་གྱི་ལས་གཞི

རྒྱ་ནག་གཞུང་གི་ལས་གཞི་འདི་དང་འབྲེལ་ནས་རྒྱལ་ཁབ་མང་པོ་ཞིག་ནས་ད་གཞི་རིམ་གྱི་འཛུགས་སྐྲུན་ཟེར་ན་ལམ་ཁ་བཟོ་བ་ཆུ་མཛོད་བཟོ་བ་ལྕགས་ལམ་བཟོ་བ་ལ་སོགས་པ་གཏེར་ཁ་སྔོག་འདོན་བྱས་ཡོང་དུས་སྒང་ལ་ད་ང་ཚོའི་མཁྱེན་བཞིན་པ་རེད་ཚང་མ་གི་རྒྱ་ནག་ཁོ་རང་གི་ས་ཐོག་ནས་ད་ཁོ་རང་གི་དབང་སྒྱུར་འོག་ལ་ཡོད་ཡ་དཔེར་ན་བོད་དང་ཤར་ཏུར་ཀི་སི་ཐན་དང་སོག་པོ་དང་ད་ང་ཚོའི་རྒྱ་ནག་ཁོ་རང་ནང་ལོགས་ནས་གཏེར་ཁ་གི་སྔོག་འདོན་དང་དེ་འདྲ་ལས་གཞི་སྤེལ་ཡོང་དུས་སྒང་ལ་ཁུལ་ཁོར་ཡུག་གཏོར་བརླག་གཏོང་ཡག་དང་ཨ་ནི་མི་དམངས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་གནོད་སྐྱོན་བཏང་ནས་མི་དམངས་བཙན་དབང་གི་སྤོ་ཡག་དང། མི་ལ་ལས་ཀ་བྱེད་དུས་སྒང་ལ་ཨ་ནི་མི་གི་ཐོབ་ཐང། རྡོག་རོལ་གཏོང་ཡག་ལ་སོགས་པ་དེ་འདྲ་གི་དོན་རྐྱེན་ད་ཁོ་རང་རྒྱལ་ཁབ་ནང་ལ་ད་གྲངས་ལས་འདས་པ་བྱུང་བསྡད་ཡོད་རེད་དེ་འདྲ་ཡིན་དུས་སྒང་ལ་ད་རྗེས་ནས་ཉམས་ཞིབ་བྱེད་དུས་སྒང་ལ་རྒྱ་ནག་གཞུང་གི་ཕྱི་རྒྱལ་ཁབ་ས་ཆ་ག་བ་ལ་ད་ལྟ་གི་ལས་གཞི་ཆེན་པོ་དེ་འདྲ་བཙུགས་ཡོང་དུས་སྒང་ལ་ཨ་ནི་ཁོར་ཡུག་གཏོར་བརླག་གཏོང་ཡག་དང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་གི་ཡོད་ཡ། ཨཱ་ནི་ས་གནས་དེ་ལ་རྒྱ་ནག་དམར་ཤོག་གི་ཆབ་སྲིད་ཀྱི་ལྟ་བ་ཡིན་ན་འདྲ་ཨཱ་ནི་སྲིད་དབང་སྒེར་གཅོད་ཀྱི་ལམ་ལུགས་འདི་དར་སྤེལ་བྱེད་ཀྱི་ཡོད་ཡ། ད་དེ་ཚོ་མཁས་པ་དེ་ཚོ་གི་འདས་པའི་ལོ་བཅུ་གི་ནང་ལ་ཉམས་ཞིབ་བྱས་ནས་ཨཱ་ནི་དེའི་གྲུབ་འབྲས་དེ་གསལ་བོ་ཐོན་ཡོད་རེད་དེ་འདྲའི་སྒང་ལ། དེ་འདྲ་གི་གྲུབ་འབྲས་ཐོན་ཡོད་ཙང་ཨཱ་ནི་འཛམ་གླིང་གི་དོགས་པ་ཅིག་ཟ་གི་ཡོད་ཡ། རྒྱལ་ཁབ་མང་པོ་ཅིག་གིས་ལས་གཞི་དེ་ལ་དོགས་པ་ཟ། དེ་འདྲའི་ལས་ཀ་ལ་ད་ད་ལྟ་རྒྱ་ནག་གི་ད་སང་ཉིན་གནངས་ཉིན་དེ་འདྲ་གི་ཚོགས་འདུ་ཚོགས་ནས་དེའི་སྒང་ནས་བོད་དེ་ད་གནོན་ཤུགས་གི་བྱེད་ཡ་དེ་མ་ཡིན་པ་གི་འགྲེལ་བཤད་རྒྱག་ཡ་ལ་སོགས་པ་འདྲ་དེ་འདྲ་གི་གནས་སྟངས་རེད་ད་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་གཏོར་བརླག་གཏང་ཡ་དེ་ད་ཧང་སང་ཡ་རེད་ཁོ་རང་རྒྱལ་ཁབ་དང་ཁོ་རང་ས་ཐོག་ནས་ཁོར་ཡུག་གཏོར་བརླག་གཏང་ཡ་དང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏང་དགོས་ཡ་རེད་རྒྱལ་ཁབ་གཞན་དག་ཅིག་གི་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་ལ་ད་སྲུང་སྐྱོབ་མ་བྱེད་ཡ་དེ་རྒྱ་ནག་དམར་ཤོག་གཞུང་གི་གཤིས་ཀ་རེད་དེ་རྒྱ་ནག་པ་ཡིན་པ་ཙམ་གྱིས་ང་ཚོས་ཚོད་དཔག་བྱེད་ཐུབ་ཡ་དེ་གསལ་པོ་རེད་ལ། ལགས་སོ་ཨ་ནི་ངས་གནས་འདྲི་ཞུ་ཡ་དེ་ག་ཡིན་ཨ་ནི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་དང་ཨ་ནི་རྒྱལ་སྤྱིའི་གནད་དོན་ཐོག་ཉམས་ཞིབ་གནང་མཁན་སི་པེན་ནང་བཞུགས་པའི་སངས་རྒྱས་སྐྱབས་ལགས་ནས་དེ་རིང་ང་ཚོ་གནས་འདྲི་ཞུ་ཡ་གྱི་དུས་ཚོད་བཏོན་གནང་བ་དེ་ཐུགས་རྗེ་གནང་ཞུ་གི་ཡིན། ལགས་སོ་ཐོག་མར་ཐུགས་རྗེ་ཆེ། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་གནས་འབྲེལ་ལེ་ཚན་ནང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལ་ཏེན་ཨ་མེ་རི་ཁ་ནང་གི་རྒྱལ་ཁབ་ཆེ་གྲས་བྷ་ར་ཛིལ་དང་ཀོ་ལོམ་བྷི་ཡ་དེ་བཞིན་མེག་སི་ཀོ་བཅས་སུ་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་གཞུང་འབྲེལ་འཚམས་གཟིགས་ལེགས་གྲུབ་ཟིན་ཡིན་པ་དེའི་སྐོར་ལྷོ་ཨ་མེ་རི་ཁའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ལ་འདི་གའི་གསར་འགོད་པ་སིང་ཀ་རི་བསོད་ནམས་ལྷ་མོ་ལགས་ཀྱིས་བཀའ་འདྲི་ཞུས་པའི་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འདི་ལོའི་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་ནས་བཟུང་ལཱེ་ཐིན་ཨ་མེ་རི་ཁའི་རྒྱལ་ཁབ་ཆེ་གྲས་སྦ་ར་ཛིལ་ནས་གཞུང་འབྲེལ་འཚམས་གཟིགས་དབུ་འཛུགས་གནང་བའི་རྗེས་སུ་ཀོ་ལམ་པི་ཡ་དང་དེ་ནས་མེག་སི་ཀོའི་ནང་སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་བར་ཡུལ་ལུང་སོ་སོའི་གྲོས་ཚོགས་འཐུས་མི་དབུས་པའི་ས་གནས་ཀྱི་དབུ་ཁྲིད་རྣམས་དང་མཇལ་འཕྲད་གནང་སྟེ་གཙོ་བོ་བོད་དོན་ཞུ་གཏུགས་སོགས་གནང་བ་དང་ཡང་གོང་ཞུས་ཡུལ་གྲུ་གསུམ་གྱི་སློབ་ཕྲུག་རྣམས་གཙོ་བོར་གྱུར་པའི་མང་ཚོགས་ལ་ད་ལྟའི་བོད་ནང་གི་ཛ་དྲག་གི་གནས་སྟངས་སོགས་ཀྱི་སྐོར་བཀའ་སློབ་གསུང་བཤད་སོགས་གནང་འདུག་འབུམ་རམས་པ་བློ་བཟང་སེང་གེ་མཆོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་ཐུགས་འགན་བཞེས་པའི་སྐབས་སུ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་སྤྱི་ཟླ་དགུ་པའི་ནང་མེག་སི་ཀོའི་ནང་འཚམས་གཟིགས་ལ་ཕེབས་པ་དང་ད་རེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བར་ཛིལ་དང་ཀོ་ལམ་པི་ཡ་མེག་སི་ཀོ་བཅས་རྒྱལ་ཁབ་གསུམ་ནང་གཞུང་འབྲེལ་འཚམས་གཟིགས་གནང་བའི་སྐོར་ལྷོ་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་གསུངས་དོན། སྤྱིར་བཏང་ད་ཐེངས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་ལ་དྭགས་ནས་ང་ཚོ་དབྱིན་ཇི་ནང་ལའི་ནང་སྡེ་རུ་ལ་ལ་ཏིན་ཨ་མེ་རི་ཀའི་ནང་ལ་ཧེ་ནི་ནོར་ཨ་མེ་རི་ཀ་ནས་མེག་སི་ཀོ་བཅས་སེནྟྲེལ་ཨ་མེ་རི་ཀ་ནས་ཧེ་ནི་ང་ཚོ་དང་ནང་ཨལ་སཱ་བྷ་དྲོར་དང་ཀོས་ཏ་རི་ཀ་དང་དེ་མིན་རྒྱལ་ཁབ་ལུང་པ་མང་པོ་ཡོད་ལ་ཡོད་ཡོད་ལ་ང་ཚོ་འབྲེལ་བ་ཡོད་དེ་གསུངས་ཀྱི་རེད་ནི་ཨ་ནི་བ་ལྷོ་ཨ་མེ་རི་ཀའི་ནང་ལ་ཧེ་ནི་ད་ལྟ་ཀོ་ལོམ་བྷི་ཡ་ཅི་ལི་བྷེ་ར་ཟེལ་བྷེ་ར་ཀོ་ཨ་ཨུ་རུ་ཀོ་ཨ་ཨར་ཅི་རེད་དེ་ཚོ་རེད་དེ་ང་ཚོ་རྒྱལ་ཁབ་བསྐྲུན་ན་ཨ་མི་རི་ཀའི་རྒྱལ་ཁབ་ན་རྒྱལ་ཁབ་ཡིག་ཚགས་གཅིག་སུ་ཡོད་རེད་འདི་རེད་ད་ལྟ་སྐུ་ངོ་བློ་བཟང་སེང་གེ་ལགས་ད་ལྟ་མེག་སི་ཀོ་ལ་ཞབས་སོར་འཁོད་ན་བཤད་ཉན་མ་ཁོང་དེ་འདྲ་བོན་པོ་ལ་དེ་འདྲ་ཅི་བྱེད་ད་ལྟ་བར་ཟིལ་བྱས་ཀོ་ལོམ་བི་ཡ་བྱས་མེག་སི་ཀོ་དུ་བྱས་བྱེད་རྒྱུ་གནང་ཡོད་རེད་ད་རེད་དེ། ཡང་སྐུ་ཚབ་དོན་གཅོད་མཆོག་གིས་སྔོན་འཆར་ལྟར་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཀོས་ཏཱ་རི་ཀའི་ནང་གཞུང་འབྲེལ་འཚམས་གཟིགས་ལ་ཕེབས་རྒྱུའི་མཛད་རིམ་ཁག་གཏན་འཁེལ་ཟིན་ན་ཡང་ཕེབས་མ་ཐུབ་པའི་རྒྱུ་མཚན་སོགས་ཀྱི་སྐོར་གསུངས་དོན། ཀོ་སྟ་རི་ཀ་ལ་ཕེབས་ཡས་དེ་གཏན་འཁེལ་རེད་མཐའ་མ་ང་ཚོ་བར་ཟིལ་ཡོད་པའི་སྐབས་ལ་ཨ་ནི་ཁོང་ཚོས་ཐུགས་ཐག་དེ་མང་པོ་ཅིག་གིས་ཕྱིར་འཐེན་གནང་ཡིན་ས་ང་ཚོ་ད་དུང་རེད་འགྲོ་མོག་མོག་ཅིག་ཚིག་རྒྱག་རེད་ང་ཚོ་ཁོང་དེའི་ཚོགས་ཆུང་ལ་སྐུ་ངལ་འཕྲད་མོག་མོག་ཅིག་རེད་ད་ས་ད་ཁོང་ཚོས་ཀྱི་ཚིག་ནང་ལ Technical དཀའ་ངལ་ལྷག་ནས་ད་དེ་ད་རེད་དེ་རེད་གོ་སྒྲིག་ཞུ་ཐུབ་མི་འདུག་ས་ད་འདི་གསུངས་ཡོད་རེད་ད་ད་ད་ད་མཐོ་སློབ་དང་དེ་ཚོ་ཡི་གེ་ནང་ལ་ཞུ་གི་འདུག་དེ་རེད་ད་དཀའ་ངལ་འཕྲད་ས་དེ་ཀོ་སྟ་རི་ཀ་དཀའ་ངལ་འཕྲད་རེད་མ་གཏོགས་གཞན་དག་ང་ཚོ་དཀའ་ངལ་འཕྲད་ཡོད་མ་རེད་དེ་གི་ད་ཁེ་ཕན་ག་རེ་ལབ་ན Mexico ལ་ཉི་མ་གཉིས་ཉི་མ་གཉིས་པོ་ལྷག་ཡོད་རེད། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་རེས་ཀོས་ཏ་རི་ཀའི་ནང་གཞུང་འབྲེལ་འཚམས་གཟིགས་ལ་ཕེབས་མ་ཐུབ་པ་དེ་རྒྱ་ནག་གཞུང་གིས་ཡུལ་དེའི་ཐོག་གནོན་ཤུགས་སྤྲད་པའི་རྐྱེན་གྱིས་ཡིན་མིན་གནས་འདྲི་ཞུས་པར་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་གསུངས་དོན། ད་ང་ཚོ་འདི་རེད་ཟེར་ཏེ་བཤད་ཐུབ་ཀྱི་མ་རེད་ད་ཐབས་སྐོང་ཅི། སྲིད་སྐྱོང་མཆོག་ཞག་མ་གཉིས་ཀྱི་སྔོན་ལ་ཁོང་ཚོས་གི་ད Technical དཀའ་ངལ་ཐོག་ནས་ད་ད་རེས་འདི་གོ་སྒྲིག་ཞུ་ཐུབ་ཀྱི་མི་འདུག་མཐོ་སློབ་གཅིག་མ་རེད་མཐོ་སློབ་གཉིས་མ་རེད་དེ་ག་ནང་བཞིན་གྱི་གྲོས་ཚོགས་འཐུས་མི་ངོས་ནས་ཅིག་གི་གཏན་དུ་མ་སྐྱེལ་བྱས་བཞག་ཡིན་དུས་ག་ལ་ཁོང་ཚོས་ཡི་གེ་ནང་ལ Technical དཀའ་ངལ་འདི་འདྲ་ཟེར་ནས་གསུང་གི་འདུག་ཕལ་ཆེར་ང་ད Technical དཀའ་ངལ་དེ་ང་ཚོ་ག་རེ་ཡིན་པ་ང་ཚང་མ་མཁྱེན་གྱི་རེད་བ། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བར་ཛིལ་དང་ཀོ་ལོམ་བི་ཡ་མེག་སི་ཀོ་བཅས་ནང་གཙོ་བོ་བོད་དོན་ཞུ་གཏུག་དང་བོད་ཀྱི་གནད་དོན་སྐོར་གོ་རྟོགས་སྤེལ་གནང། གྲོས་ཚོགས་འཐུས་མི་སོགས་མཇལ་འཕྲད་གནང་སྐོར་སྐུ་ཚབ་དོན་གཅོད་མཆོག་གིས་མུ་མཐུད་ནས་གསུངས་དོན། གཙོ་བོ་དེ་བོད་དོན་ཁར་ཞུ་གཏུག་བྱེད་ཡ་དེ་རེད། ཨ་ནི་ཞུ་གཏུག་དེ་དང་པོ་དེ་ཨ་ནི་ང་ཚོ་དེ། ས་གནས་གཞུང་འབྲེལ་གྱི་ཨ་ནི་དེ་ལ་འབྲེལ་བ་བྱེད་ཐུབ་ཡ་དང་དེ་མིན་གྱི་ཨ་ནི་གྲོས་ཚོགས་འཐུས་མི་ཨ་ནི་ང་ཚོ་ད་ལྟ་སོ། Civil Society། དང་ཨ་ནི་གྲོང་ཁྱེར་གྱི་སྤྱི་ཁྱབ་དེ་མིན་གྱི་འགྲོ་བ་མིའི་ཐོབ་ཐང་ཨ་ནི་ཁེ་དབང་དེ་ཚོ་འདུ་བྱས་དེ་རེད། མཐོ་སློབ་ཁག་གསར་འགོད་པ་དེ་ཚོ་གཙོ་བོ་དེ་རེད། ཡིན་ནས་ད་ད་ལྟ་བར་ཛིལ་ནང་ལ་དེ་འདྲའི་གཞུང་འབྲེལ་མཇལ་འཕྲད་ཁག་པོ་བྱེད་ཀྱི་འདུག་སྟེ་ཨནི་སའོ་པོ་ལོ་མངའ་སྡེ་གི་གྲོས་ཚོགས་ཚོགས་གཙོ་ཨནི་དེ་ད་ལྟ་གཅིག་གི International Commission གྱི་ཚོགས་གཙོ་དང་ཨནི་དེ་མིན་གྱི་ཨནི་ཚོགས་པ་གསུམ་གྱི་ཚོགས་མི་བྱས་ནས་འདི་ཚོ་སྐུ་ངོ་སྲིད་སྐྱོང་མཉམ་དུ་མཇལ་འཕྲད་དང་བཀའ་མོལ་དེ་ཚོ་གནང་ཨནི་བོད་དོན་སྐོར་ལ་ཨནི་ཕར་སྙན་སེང་ཞུ་ཡ་དང་ཨནི་མ་འོངས་པ་ཨནི་ང་ཚོ་དབུས་གཞུང་དང་འབྲེལ་བ་ག་འདྲ་བྱེད་དགོས་ཡོད་མེད་དེ་དེ་འདྲའི་སྒང་ལ་བཀའ་མོལ་གནང་ཡ་བྱུང། དེ་ག་ནང་བཞིན་གྱི་ཀོ་ལོམ་བི་ཡ་ལ་ང་ཚོ་ང་ཚོ་རོགས་པ་བྱེད་མཁན་གཙོ་བོ་གཅིག་མི་འདུག་མེད་དུས་ག་ལ་གཞུང་འབྲེལ་མཉམ་དུ་བྱས་ལ་ག་ས་འདི་སྒང་ལ་འོས་བསྡུས་འཁེལ་བསྡད་ཡོད་ར་འོས་བསྡུས་འཁེལ་དུས་ག་ལ་ཨ་ནི་ཁོ་ཚོ་མཉམ་དུ་བྱེད་ཐུབ་པ་མི་འདུག་དེ་ཡིན་ཙང་ད་ལྟ་ཀོ་ལོམ་བི་ཡ་ལ་ཚགས་པར་ཁག་སྐད་གྲགས་ཆེ་ཡ་དང Radio དེ་ཚོ་བྱས་ནས་ག་ད་མི་མང་ཡོངས་གྲགས་བྱེད་ཐུབ་ཡ་དེ་ང་ཚོ་ཤེས་ཐུབ་ཨ་ནི་འགྲོ་བ་མིའི་ཐོབ་ཐང་ད་ང་ཚོ་ད་ད། think tank དེ་འདྲའི་མཉམ་དུ་ལ་བཀའ་མོལ་གནང་ཡ་དང་ཨ་ནེ་ཆོས་རྒྱུད་མི་སྣ་ཁག་མཉམ་དུ་བཀའ་མོལ་གནང་ཡ་མཐོ་སློབ་བང་མཛོད་དང་ད་ལེ་ཏིན་ཨ་མི་རི་ཀ་ནང་ལ་ད་རིང་གོང་སྲིད་སྐྱོང་མཆོག་ཉིད་ད་ག་ད་ཉི་མ་བཅུ་གཅིག་གི་མཛད་རིམ་ཡོད་རེད་བཅུ་གཅིག་ནང་ནས་ད་སྐད་གྲགས་ཆེ་ཡ་རེད་ད་མཐོ་སློབ་ཁ་ཤས་ལ་ཨ་ནེ་ད་ད་གསུང་བཤད་གནང་ཡ་དང་ཕར་ཚུར་དྲི་བ་དྲིས་ལན་ད་དོགས་འདྲི་བྱེད་ཡ་དེ་འདྲའི་སྲིད་སྐོར་གོ་སྐབས་བྱུང། ད་རེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གཞུང་འབྲེལ་འཚམས་གཟིགས་སུ་ཕེབས་ཡུལ་གོང་ཞུས་རྒྱལ་ཁབ་གསུམ་དང་ལྷག་དོན་དུ་མེག་སི་ཀོའི་གྲོས་ཚོགས་ཀྱི་ཚོགས་གཞོན་ཇམ་ཀར་ལོ་ཨེལ་མ་ཛཱན་མཆོག་གིས་གྲོས་ཚོགས་ལ་སྲིད་སྐྱོང་མཆོག་ངོ་སྤྲོད་ཞུས་པར་གྲོས་ཚོགས་འཐུས་མི་རྣམས་ཀྱིས་ཚོར་ཤུགས་ཆེན་པོའི་སྒོ་ནས་དགའ་བསུ་ཆེན་པོ་ཞུས་པ་མ་ཟད་བོད་དོན་ཆེད་གསལ་བསྒྲགས་ཤིག་གནང་འདུག་ལ་ཡང་ཕྱི་ཚེས་བཅུ་གཅིག་ཉིན་སྲིད་སྐྱོང་མཆོག་མེག་སི་ཀོའི་གྲོང་ཁྱེར་ཆེན་པོ་སྒོ་ཏྲ་ལ་ཨ་རའི་གནམ་ཐང་ལ་ཕེབས་འབྱོར་སྐབས་ས་གནས་མི་མང་ཧ་ཅང་མང་པོས་རང་ལུགས་ཀྱི་ཆས་གོས་གོན་པ་དང་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་ཆེན་པོ་ཕྱག་ཏུ་བསྣམས་པ་དང་དེའི་ཐོག་འབྱོན་པ་ལེགས་ཅེས་སྲིད་སྐྱོང་མཆོག་དེར་ཕེབས་པར་དགའ་བསུའི་འབོད་ཚིག་བཀོད་པ་མ་ཟད་བོད་བོད་ཅེས་པ་དང། Free Tibet Free Tibet ཅེས་པའམ་བོད་རང་བཙན་བོད་རང་བཙན་ཅེས་པའི་འབོད་ཚིག་སོགས་སྒྲོག་པའི་མཉམ་དུ་རྔ་སོགས་བརྡུངས་ནས་ཚོར་སྣང་ཆེན་པོའི་སྒོ་ནས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་དེའི་སྒྲ་ཡི་དུམ་བུ་ཞིག་གསན་རོགས་གནང།

གྲོང་ཁྱེར་དེའི་མི་མང་རྣམས་ཀྱིས་སྲིད་སྐྱོང་མཆོག་ལ་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་སྟབས་གྲོང་ཁྱེར་དེའི་ནང་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་ཡོད་དམ་ཞེས་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ལ་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། ཟུར་ལས་སྟག་གི་མངའ་སྡེ་གི་ནང་ལོགས་ལ་ནི་རྡོ་ཐ་ཧ་ལ་ཨ་ནི་མེག་སི་ཀོ་གི་གྲོང་ཁྱེར་ཆེ་ཤོས་གཅིག་རེད་གྲོང་ཁྱེར་ཆེ་ཤོས་གཉིས་པ་ལ་ན་འབྲི་ཁུལ་བར་བདེ་ལ་ཨ་ནི་གོང་སྲིད་སྐྱོང་མཆོག་མི་མང་ཕལ་ཆེར་ཉིས་བརྒྱ་ལྔ་བཅུ་ལས་མང་བ་མེད་ན་དེ་ལས་ཉུང་བ། ཀྱི་འདུག་དེ་འདྲའི་ཅིག་ལྟ་འོས་པ་རེད། མི་མང་ཙམ་མ་རེད་དེ་ནང་ལ་འཐུས་མི་མང་པོ་ཞིག་འདུག་གི་སྤྱི་ཁྱབ་ཀྱི་འཐུས་མི་ཡང་ན་ཤས་ཀྱི་ཨེ་ནི་ད་ཚོགས་པ་འདྲ་མི་འདྲ་གི་འཐུས་མི་དེ་འདྲས་བྱས་ནས་བོད་དོན་རྒྱབ་སྐྱོར་ཚོགས་པ་ཨེ་ནི་ནང་ནས་དགའ་ཤོས་ཅིག་ལ་བོད་ཀྱི་རྒྱལ་དར་ཕྱག་དེའི་སྒང་ལ་བོད་ཡིག་ནང་ལ་འབྱོན་པ་ལེགས་ལན་ཅིག་ཡོད་དུས་ག་ལ་ཡ་གི་བོད་པ་གཅིག་ཡོད་མ་རེད་དེ་འདྲས་བྱུང་ཙང་དཔེ་ཡག་པོ་བྱུང་སོང་ནའང་དེ་རིང་འདི་ཆིབས་བསྒྱུར་ཨེ་ནི་ཁོ་རང་ཚོ་གི།

པའི་སྲུང་སྐྱོབ་ལྟེ་གནས་དེ་འདྲ་པཱ་ལིའུ་ཏི་ཏཱ་བེད་ཅེས་ནི་ལོ་རེའི་མེག་སི་ཀོ་གི traffic ཚང་མ་ཁེངས་ཀྱི་རེད་འཛམ་གླིང་ནང་ནས་གྲོང་ཁྱེར་ཆེ་ཤོས་གཉིས་པ་དེ་རེད traffic དེ་ནི་རྒྱ་གར་ལས་སྡུག་པ་མ་གཏོགས་ཡག་ག་ཡོད་མ་རེད་དེ་འདྲའི་སྐབས་ལ་དེ་འདྲའི་གོང་དུ་སྲུང་སྐྱོབ་དེ་འདྲ་གནང་ཨེ་ནི་ད་ནི་གོ་ད་ཧ་ལ་དེ་ཏེ་སི་ལུང་པ་ཕྱུག་པོ་ཆེ་གྲས་ཀྱི་ཡིན་ཙང་ལུང་པ་ཕྱུག་པོ་ཡོད་དུས་ག་ལ་ཨེ་ནི་ག་རིའི་གནང་ཡག་གནང་དེ་ཚོ་ཚང་མ་ཅིག་ཏྲ་སྲུང་སྐྱོབ་ཏྲ་ཆེ་མཐོང་བྱས་དེ་ཅིག་དེ་འདྲའི་ཅིག་འདུག་ཨེ་ནི།

ཡག་པོ་བྱུང་ཡོད་སྐོར་བོད་མི་མང་པོས་བསྔགས་བརྗོད་ཞུ་བཞིན་འདུག་པས་འཚམས་གཟིགས་འདི་འགོ་ཁྲིད་ཞུ་མཁན་གཙོ་བོ་ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཡིན་སྟབས་ཁོང་ཐུགས་བློ་ཚིམ་པོ་བྱུང་ཡོད་མེད་སྐོར་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། ངའི་ལག་བསྟར་ངོས་ལ་བོད་པ་ལས་བྱེད་གཅིག་མ་གཏོགས་ཡོད་མ་རེད་དོན་གཅོད་བྱས་ན་ང་རང་ཡིན་ལས་བྱེད་བྱས་ན་ང་རེད་ཡིན།

ཕྱི་ཟླ་བཅུ་པའི་ཚེས་བཅུ་གཉིས་ཉིན་གྱི་ཉིན་རྒྱབ་ནས་བྱང་ཨ་རིའི་ནང་གི་གཞུང་འབྲེལ་འཚམས་གཟིགས་དབུ་འཛུགས་གནང་འདུག་ལེ་ཚན་འདི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཐེངས་འདིའི་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེའི་གཞུང་ནས་རྩིས་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་དང་ཉིས་སྟོང་ཉི་ཤུ་རྩ་བཞི་ནང་ལྷོ་ཕྱོགས་བོད་མིའི་གཞིས་ཆགས་ལྔ་ལ་རོགས་དངུལ་ས་ཡ་སུམ་ཅུ་བཀའ་འཁྲོལ་གནང་བའི་ཁོངས་སུ་ས་ཞིང་འདེབས་ལས་དང་ཞིང་ཆུ་འདྲེན་གཏོང། ཙག་ཙིག་ཚོང་ལས་ཐོག་བུན་གཏོང་ལས་གཞི་ཇི་ཡོད་སོགས་ཀྱི་ཐད་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ལྷོ་ཕྱོགས་ཀར་ན་ཏྲ་ཀ་མངའ་སྡེའི་གཞུང་གིས་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་ལྔ་ལ། འདི་ལོའི་རྩིས་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་རྩ་བཞི་ལོའི་ཆེད་དུ་རོགས་དངུལ་རྒྱ་གར་གྱི་སྒོར་མོ་ས་ཡ་སུམ་ཅུ་ཙམ་བཀའ་འཁྲོལ་གནང་འདུག་རོགས་དངུལ་དེ་བཞིན་གཞིས་ཆགས་ཁག་ལྔའི་གཞུང་ལམ་གསར་རྒྱག་དང་ཤེས་ཡོན་ཡར་རྒྱས། སྤྱི་ཚོགས་བདེ་དོན། གཞོན་སྐྱེས་ནུས་སྟོབས་དང་རྩེད་རིགས་ལ་སོགས་པའི་ལས་བྱ་ཁག་བཅུ་བཞིའི་ཆེད་དུ་ཡིན་འདུག་པས། ལས་བྱ་ཁག་བཅུ་བཞི་དེ་ཚོའི་ཁོངས་སུ། ས་ཞིང་འདེབས་ལས་དང་ཞིང་ཆུ་འདྲེན་གཏོང་ཡར་རྒྱས་གཏོང་ཡག་དང་གསར་འཛུགས་གནང་ཡག། དེ་བཞིན་གཞིས་ཆགས་མི་དམངས་ཀྱི་འཚོ་རྟེན་ཡར་རྒྱས་གཏོང་ཐབས་སུ། ཙག་ཙིག་ཚོང་ལས་གཉེར་མཁན་ཚོ་ལ། བུན་གཡར་གཏོང་རྒྱུའི་ལས་འཆར་དེ་འདྲ་ཡོད་མེད་སོགས་ཀྱི་ཐད། ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་སུ་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ཐོག་མར་དེ་ལ་སྦེང་ལོར་ལྷོ་སྤྱི། སྐུ་ངོ་འཇིགས་མེད་ཚུལ་ཁྲིམས་ལགས་བཀྲ་ཤིས་བདེ་ལེགས། ལགས་འོང་བཀྲ་ཤིས་བདེ་ལེགས་ནོ། ཨ་སྐུ་ངོ་ཨ་ད་ཅིག་གིས་ཐོག་མར་དེ་ལ་ཨེ་འདི་ཅིག་གིས་མངའ་སྡེའི་གཞུང་ནས་ད་རོགས་དངུལ་ཁྱོན་ཆེན་པོ་ཅིག་རག་པ་འདི་ལ་ད་ད་སྐུ་ངོ་རྣམ་པ་ཚོས་སྐུ་ངལ་མང་པོ་ཞིག་བསྐྱོན་ནས་རག་པ་རེད། དེའི་ཐོག་ལ་ཨེ་ནི། བསྐྱར་དུ་ཅིག་བཀྲ་ཤིས་བདེ་ལེགས་ཞུ་ཡ་དང། ངས་བཀའ་འདྲི་ཞུ་ཡ་ཐོག་མར་དེ་ལ་ཅིག་ད། ད་ལོ་གཅིག་འདི་ལོའི་ད་ཉིས་སྟོང་ཉི་ཤུ་རྩ་གསུམ་རྩ་བཞིའི་སྔོན་རྩིས་ནང་ལ་ཀར་ནཱ་ཊ་ཀ་མངའ་སྡེའི་གཞུང་ནས་རོགས་དངུལ་རྒྱ་གར་གྱི་སྒོར་མོ་རྩ་ས་ཡ་སུམ་ཅུ་བཀའ་འཁྲོལ་གནང་གཏན་འཁེལ་ཡོད་ཙང། སྔོན་འགྲོའི་གི་ད་སྔོན་རྩིས་དེའི་གི་ནང་ལ་ས་ཞིང་འདེབས་ལས་རེད་ད་ག་ནང་བཞིན་ཅིག་ཞིང་ཆུ་ཡར་རྒྱས་གཏོང་ཡ་རེད་ཨེ་གསར་འཛུགས་གནང་ཡ་ད་དེ་འདྲའི་གི་ལས་གཞི་དང་ལས་འཆར་དེ་འདྲ་ཡོད་ཡོད་པ་ཡིན་ན་ལགས། ལགས་ལགས་སོ་ད་ད་ཁྱེད་རང་གི་ཚེ་དངོས་ལགས་ཀྱིས་ད་ལྟ་དེའི་བཀའ་འདྲི་དེ་ཡག་པོ་ཞེ་དྲག་གནང་སོང་ཐུགས་རྗེ་ཆེ་ཞུ་ངེས། དེ་ཚོ་གང་ལྟར་ང་ཚོ་གཞིས་ཆགས་དེ་གའི་དེའི་ད་རྒྱ་གར་ནང་ལ་ཡ་ང་ཚོ་སྒྲིག་འཛུགས་ཡོད་རེད་ང་ཚོ་གཞིས་ཆགས་ཡོད་རེད་སྐུ་མདུན་བཞུགས་སྒར་དེ་ད་ང་ཚོ་གཞིས་རྒྱ་གར་ནང་ཡོད་འདུག་ག་ལ་ཨ་ལྷག་པར་དུ་ད་ང་ཚོ་ས་ཞིང་ཡོད་པའི་གི་དབུས་ཡུལ་གི་གཞིས་ཆགས་ལྷོ་ཕྱོགས་གཞིས་ཆགས་ཨ་ནི་བྱང་ཤར་གི་གཞིས་ཆགས་ཁག་དེ་གའི་དེ་ལ་ཡ་དེ་གའི་དེའི་ཨ་ནི་གལ་སྲིད་ང་ཚོ་ས་ཞིང་ཡོད་པའི་གི་ཞིང་ཁ་དེ་གའི་དེའི་ད་བེད་སྤྱོད་བཏང་མ་ཐུབ་པ་ཡིན་ན།

ཨ་ནི་ས་གནས་ཀྱི་ཡུལ་མི་གི་ཧིན་རྡུ་ཀྱི་ཆོས་ལུགས་དང་རིག་གཞུང་དེ་གའི་དེ་ལ་བརྩི་བཀུར་ཞུ་བའི་ཐོག་ནས་ཨ་ནི་ཅིག་སྒོ་ཕྱུགས་གསོ་སྐྱོང་ནས་བྱས་ནས། ད་ལྟ་བ་ཕྱུགས་དང་མ་ཧེ་དེ་གའི་དེ་ང་ཚོ་དེ་ཞིང་ཁ་ནང་ལ་ཡར་བུད་བེད་སྤྱོད་བཏང་ཡག་དང་གསོ་སྐྱོང་བེད་སྤྱོད་བཏང་ཡག་མ་གཏོགས་ཅིག་འདི་ཟ་ཡག་དང་བཅའ་ཡག་ལ་བེད་སྤྱོད་བཏང་གི་མེད་ཟེར་ནས་སྐབས་དེ་དུས་ཀྱི་མཛད་རྣམ་ད་ལྟ་རྒྱ་ཆེན་སྙིང་རྗེའི་རོལ་མཚོའི་ནང་ལ་གསལ་པོ་ཞེ་པོ་བྱས་ནས་སྐུ་མདུན་གྱིས་ཞལ་ཆད་གནང་འདུག་ད་ལྟ་དེ་གའི་དེ་ད་ལྟའི་ཆར་ལ་ཡང་ང་ཚོས་ག་ག་ཟིག་ལག་བསྟར་གནང་ཐུབ་ཀྱི་ཡོད་མེད་ཀྱི་དྲི་བ་འདི་རང་བཞིན་རེད་བསམ་གྱི་འདུག་དེ་བས་ཡིན་ཙང་ད་རིང་ང་ཚོའི་ལས་འཆར་འདི་གའི་འདི་ནང་ལོགས་ལ་ཡིན་པ་ཡིན་ནའི། ལག་བསྟར་ས་ཞིང་འདེབས་ལས་ཐོག་ལ་ཡིན་པ་ཡིན་ནའི་རེད། འཕྲོད་བསྟེན་ཐོག་ལ་ཡིན་པ་ཡིན་ནའི་ཁོར་ཡུག་ཐོག་ལ་ཡིན་པ་ཡིན་ནའི་རེད། འདི་གའི་འདི་གའི་ནང་ལོགས་ལ། ཨ་ནི་ང་ཚོ་ཡང་ཅིག་ས་གནས་ས་གནས་ལ་ཡར་བབས་པའི་གི། ཨ་ནི་ང་ཚོའི་ལས་འཆར་འདི་འདྲའི་འདི་ནང་ལ་ཚུད་ཡོད་ཅེས་ཞུ་བ་ཡིན། ལོངས་ལོངས་སྐུ་ངོ་དེ་ནས་ལ་གཅིག་གིས། ཡང་ཉིས་སྟོང་ཉི་ཤུ་རྩ་གསུམ་རྩ་བཞིའི་ལོ་གི་ལས་བྱ་དང་འབྲེལ་བའི་ཐོག་ནས་ད། གཅིག་གིས་ཟླ་བ་གཅིག་སྔོན་ཙམ་ལ་སྐུ་ངོ་ལྷོ་སྤྱི་མཆོག་དབུ་བཞུགས་ཐོག་ལ་གཅིག་གིས་ལྟ། གཞིས་ཆགས་ཚང་མའི་ནང་ལ་གཅིག་རྣམ་པ་ཚོ་ཕེབས་ནས་ཁ་ཚ་དགོས་གཏུགས་ག་རེ་ཡོད་མེད་ཐོག་ལ་ཞིབ་གསལ་གཅིག་དཔྱད་ཞིབ་ཏུ་གནང་ནས་འཆར་འབུལ་ཏུ་ཞུས་གནང་ཡོད་ཙང་རྣམ་པ་ཚོ་ལྟ་གཅིག་གིས་གཞིས་ཆགས་ཁག་ཚང་མའི་ནང་ལ་རྟོག་ཞིབ་གནང་གར་ཕེབས་པའི་སྐབས་ལ་ད་ལྟའི་ཆ་ལ་གཅིག་གཞིས་ཆགས་ཁག་ནང་ལ་ཁ་ཚ་དགོས་གཏུགས་ཆེ་ཤོས་དེ་ག་རེ་རེད་གཟིགས་གནང་ཡོད་པའི་ནང་ལ། ད་གཞིས་ཆགས་ཁག་ནང་ལ་ཡང་ཕྱི་ཐང་ད་ལྟ་ང་ཚོའི་གི་ཨ་ནི། ད་ལྟ་ང་ཚོ་ཀ་ན་ཀྲ་ཀའི་མངའ་གཞུང་གི་རོགས་དངུལ་འདི་ལ་ཡར་ཐོན་བྱེད་ནས་གཟིགས་པ་ཡིན་ན། དེ་ནང་ལ་རྩིས་འགོ་བཅུ་བཞི་ཡོད་རེད། ལོངས། བྱས་ཙང་ཡང་ཁ་ཚ་དགོས་གཏུགས་འདི་ཡང་དཀའ་ངལ་ཡོད་པ་འདི་རྩིས་འགོ་མི་སྒེར་བཅུ་གསུམ་ནང་ལ་ཡོད་པ་ཡིན་ན་ཁོ་རྩིས་འགོ་དང་པོ་ནང་ལ་ཚུད་གི་མ་རེད་བ། ལོངས། དེ་ཡིན་ཙང་ཨ་ནི་རྩིས་འགོ་བཅུ་བཞི་འདི་གའི་འདི་ཨ་ནི་ཡང་ང་ཚོ་འཛིན་སྐྱོང་དང་འབྲེལ་བའི་གི་རྩིས་འགོ། དེ་ནང་བཞིན་འཕྲོད་བསྟེན་དང་འབྲེལ་བའི་རྩིས་འགོ་གཞོན་སྐྱེས་དང་འབྲེལ་བའི་རྩིས་འགོ། ཆོས་དང་རིག་གཞུང་དང་ཨ་ནི་རྒས་སྐྱོང་ཅིག་རྒས་འཁོགས་ཚོ་ལ་ཡང། རྒས་འཁོགས་ཚོ་ལ་ཡང་མཐུན་རྐྱེན་ཆགས་ན་ཡང། ཁོར་ཡུག་དག་ཆའི་ཐོག་ལ་མཐུན་རྐྱེན་ཆགས་ན་ཡང་འཕྲོད་བསྟེན་ཐོག་ལ་མཐུན་རྐྱེན་ཆགས་ན་ཡང། ཨ་ནི་ཡང་ལམ་བཟོ་དང་གློག་ལམ་དང་དེ་འདྲའི་ཐོག་ལ་མཐུན་རྐྱེན་ཆགས་ན་ཡང་ཡིན་པ་ཡིན་ཙང་ད་འདི་གའི་འདི། ཨ་ནི་དགོས་ངེས་ཅན་གྱི་ད་འདི་ན་མ་གནད་དོན་མང་པོ་ཅིག་ཡོད་རེད་དེ་ད་ད་འདི་ནང་ལ་ཡང་ད་ལྟ་རྣམ་པ་ཚོ་གསུང་བསྡད་འདི་ཨ་ནི་གཞིས་ཆགས་ཅིག་དང་སྤྱི་ཚོགས་ཅིག་ཡར་རྒྱས་ཡོང་དང་མ་ཡོང་ཟེར་འདི། ཁོ་ཤེས་ཡོན་ལ་ཡར་འབྲེལ་བ་ཆགས་ཀྱི་ཡོད་འདུག་ག་ལ། ཨ་ནི་ཤེས་ཡོན་དེ་གའི་ཐོག་ལ་ཡར་དེ་རིང་ང་ཚོ། ཨ་ནི་ཁ་ཚ་དགོས་གཏུགས་ཀྱི་མཐུན་རྐྱེན་ཅི་ལྟར་མིན་དབུས་བོད་མིའི་སྒྲིག་འཛུགས་དེ་གའི་ཡོད་རེད་དེ་ཡིན་ནས་དབུས་བོད་མིའི་སྒྲིག་འཛུགས་ཀྱིའང་རིགས་གཅིག་དེའི་ནང་ལ་ཡར་མ་ཚུད་པ་དེ་འདྲའི་ད་ང་ཚོ་དེ་ནས་རོགས་དངུལ་གྱི་བརྒྱུད་བྱས་ནས་ཞུ་ཐུབ་ཡ་ག་རེ་འདུག་དེ་གའི་དེའི་དེ་ནང་ལ་ཡར་ང་ཚོ་གང་ཐུབ་ཐུབ་ཅིག་ཨ་ནི་ཀ་ན་ཀྲ་ཀ་རོགས་དངུལ་ལ་ཡར་འདུག་ཞུ་ཡ་དང། ཨ་ནི་དེ་ནས་འདི་འདི་གི་རྗེས་ལ་ཡར་ད་དཔེར་ན། ཡང། གཅིག་ས་ཆ་གི་འཕེལ་རྒྱས་ཅིག་གི་ཆུ་ལམ་ནས་བྱས་ནས་ད་ཅི་དེ་གསུངས་པ་ནང་བཞིན་རེད། དེ་ནང་བཞིན་གྱི་ལམ་ཁ་ནས་བྱས་ནས་རེད། དེ་ནང་བཞིན་གྱི་ཁོར་ཡུག་འཕེལ་རྒྱས་གསང་སྤྱོད་ནས་བྱས་ནས་དག་བྱས་ནས་བྱས་ནས་ད་དེ་གའི་དེ་མང་པོ་ཞིག་འབྲེལ་བ་ཡོད་ཙང། ཨ་ནི་གང་ཐུབ་ཐུབ་ཅིག་ད་དེ་ནང་ལ་ཡ། ཨ་ནི་ང་ཚོས་དེ་ནང་ལ་ཡ་ཚུད་ཐུབ་ཡ་གི་འབད་བརྩོན་འདུག་ཟེར་ཞུས་པ་ཡིན་ཟེར་ནས་ཞུས་པ་ཡིན། ད་དེ་ནང་ལ་ད་ཅི། ང་ཚོ་ཚང་སྔོན་འགྲོ་ལ་ང་རང་ཚོ་ས་ནས་བཀའ་འདྲི་གནང་ཡས་དེ་ནང་ལ་ད་གནད་འགག་ཆེ་ཡ་དེ། ནས་འདུག་ཟེར་ནས་སྡོམ་བརྒྱབ་ནས་ཞུས་པ་ཡིན་ན་གནད་དོན་དང་པོ་དེ། ཤེས་ཡོན་དང་འབྲེལ་བ་ཡིན་ཙང་ཨ་ནི་ཤེས་ཡོན་ལ་ཐུག་པ་ལ་འདི་ངེས་པར་དུ་གཅིག་ཡང་བོད་ཀྱི་སློབ་ཕྲུག་ཚོ་ལ་ཡང་ཡང་གོ་དགོས་ཀྱི་མེད་བ། ད་རེས་ང་ཚོ་དགེ་བཤེས་ལགས་ཚོ་ལ་ཡང་དགོས་དགོས་ངེས་མ་རེད་ཟེར་ཡ་མེད་བ། དེ་ཙང་ང་ཚོ་དགེ་བཤེས་ལགས་ཚོ་ལ་དབྱིན་ཇིའི་སྦྱོང་བརྡར་གྱི་གོ་སྐབས་གཅིག་ཕུལ་དགོས་བ་རེད། དེ་དབྱིན་ཇིའི་སྦྱོང་བརྡར་གྱི་གོ་སྐབས་འདི་མུས་མཐུད་ནས་ང་ཚོ་ཕུལ་ཐུབ་ཡ། དེ་ནས་ད་ལས་རིམ་འདི་གའི་དེ་འདུག་ཟེར་ཕར་བྲིས་ཡོད་ཟེར་ཞུ་ཡ་ཡིན། བློ་ལོངས་སུ་གང་བ་དེ་ནི་ཨ་མྲ་གཅིག་གིས་ད་གཞིས་ཆགས་སྲ་བརྟན་ཡོང་བ་ལ་གཞོན་སྐྱེས་དེ་ཚོ་གཞིས་ཆགས་ནང་གནས་དེ་གལ་ཆེན་པོ་ཞིག་གྱུར་པ་ལ་དགོངས་འདི་དང་གཞིས་ཆགས་ནི་ད་གཞིས་ཆགས་དེ་ཚོ་ནང་ལ་གཞིས་ཆགས་གཞོན་སྐྱེས་དེ་ཚོ་གནས་ཆེད་དུ་ལ་ད་གཞོན་སྐྱེས་ཀྱི་ད་ལུས་སེམས་གཉིས་ཀྱི་འཕྲོད་བསྟེན་འདི་ལ་དམིགས་བསལ་ནི་གཞིས་ཆགས་ཁག་གི་ཐོག་ནས་གཅིག་ཐུགས་ཁུར་བཞེས་ནས་ད་རྩེད་རིགས་ཚོགས་ཆུང་འདི་འདྲའི་གཅིག་ཐོག་ལ་རོགས་དངུལ་གནང་ཡག་གི་འདི་འདྲའི་དགོངས་པ་བཞེས་ཀྱི་ཡོད་པ་འདྲ།

ཡོ་ག་དང་ལུས་རྩལ་དང་ལུས་སྦྱོང་དང་འབྲེལ་བ་ཡོད་པའི་གལ་ཆེ་གེ་མོས་མ་དུས་ནས་དུས་སུ་ལམ་སྟོན་གནང་ཡག་དང་དེ་གས་དེ་གནང་གི་ཡོད་རེད་ད་ཡིན་ནའི་གཞོན་སྐྱེས་ཚོ་ལ་ཡག་དེང་སང་ཨ་ནི་རྐང་རྩེད་སྤོ་ལོ་གེ་མཚོན་པའི་སིལ་སྤོལ་གེ་མཚོན་པའི་གེ་ཨ་དེ་འདྲའི་གེ་འགྲན་བསྡུར་མང་པོ་བྱོས་བ་ཡིན་དུས་ག་ལ་དེ་གས་དེ་ཨ་ནི་གཞོན་སྐྱེས་གེ་གང་དག་བི་གས་ཨ་ནི་གང་དག་ཨང་སོ་སོའི་སྒེར་གེ་མི་ཚེ་ནང་བཞུགས་ནས་མི་འདུག་འཕྲོད་བསྟེན་གྱི་ཐོག་ནས་སྤྱི་ཚོགས་ནང་ལ་ཡང་འབྲེལ་བ་དུ་ཆ་འགྲིག་གི་ཡོད་པ་དེ་ངས་ཞུ་མ་དགོས་རེད། དེ་ཡིན་པ་ཡིན་ཙང་ད་ང་ཚོ་རྒྱལ་ཡུམ་ཆེན་མོའི་རྐང་རྩེད་སྤོ་ལོའི་རྩེད་འགྲན་ཅིག་དུས་རྒྱུན་ང་ཚོ་དུ་སྤེལ་དང་སྤེལ་བཞིན་པ་དེ་ངས་ཞིབ་ཕྲ་ཞུ་མ་དགོས་པ་ཕ་གི་རྒྱལ་ཡོངས་ད་ལྟ་རྒྱལ་ཡུམ་ཆེན་མོའི་གྱི་རྩེད་འགྲན་ཚོགས་ཆུང་ཅིག་ཕ་གི་ཡོད་པ་རེད། དེ་དེ་ཡོད་པའི་ཐོག་ལ་ཨ་ནི་ད་རིང་འདིར་ལ་ཡང་ཁ་སང་སྤྱི་ཟླ་དྲུག་པའི་ནང་ལ་ཡང་ང་ཚོ་ཅིག་འཛོམས་བྱས་ནས་ཨ་ནི་ཡང་དེ་ནས་མ་ལམ་སྟོན་དང་སྒྲིག་གཞི་དེ་གའི་དེ་བསྐྱར་བཅོས་ཅིག་དང་དེའི་སྐོར་ལ་ང་ཚོ་གོ་བསྡུར་ཅིག་བྱས་ནས། ཡང་ལྷོ་ཕྱོགས་ཁུལ་ལ་གོ་སྐབས་དེ་མ་ག་དུས་རག་གི་ཡོད་མེད་ག་འདྲའི་ཟ་གི་ཡོད་མེད་གྲུབ་ཆ་ག་རེ་ཡིན་མིན་དེ་གའི་དུ་ཐོག་ལ་ཁ་སང་ཐག་གཅོད་རིམ་པ་གཅིག་བསྒྲུབ་ཟིན་པ་རེད། མོས། ཨ་ནི་འདིའི་ཞོར་ལ་ཡར་ད་ད་ལྟ། ལྷོ་ཕྱོགས་ཨ་ནི་རྐང་རྩེད་སྤོ་ལོ་ཨ་ནི་རྩེད་འགྲན་ཚོགས་པ་ཟེར་ལབ་བྱས་ནས་ཨ་ནི་ད་ལྟ South India Tibetan ཨ་ནི Soccer Tournament ལབ་ནས་ཨིན་ཇི་ནང་ལ་ངས་ཞུས་པ་ཡིན་ན་དེ་འདྲས་ཅིག་ཐ་སྙད་བྱོས་བ་བཅས། ད་ཐ་སྙད་འདིའི་འོག་ནས་བྱས་པའི་ད་ང་ཚོ་སྤི་རྒན་གཅིག་དེ་སང་འདི་སྔོན་ལ་ཡིན་ན་མོན་གྷོར་རྩེས་པ་རེད་ཨ་འདི་སྔོན་ལ་ཡིན་ན་ཡང་ས་གནས་གཞན་པ་རྩེས་པ་རེད་དེ་ད་ང་ལ་ད་འདི་སྐད་དེ། ཨ་སྤྱིར་བཏང་ནི་ང་རང་ཚོའི་ཅིག་གི་གཞིས་ཆགས South ལྷོ་ཕྱོགས་གཞིས་ཆགས་ཀྱི་མཚན་དེ་རྐང་རྩེད་སྤོ་ལོས་ལབ་མ་ལབ་པ་མ་གཏོགས་ཅིག་གི་དེའི་ནང་ལ་ཡང་དམིགས་བསལ་དགོས་མཁོ་ཨ་ནི་ཅིག་གི་སྐྱེས་བུ་དམ་པ་གཅིག་ལ་ཡང་མཚན་བྱང་འདི་ང་ཚོ་དུང་ཞིང་ཞུས་ཞེས་དེ་འདྲས་གནང་གི་མེད་པ་ཡིན་ཙང་ད་དེ་རིང་དེ་ལ་ཡང། ང་ཚོས་ད་སྐུ་མདུན་གྱིས་ཡང་སེ་ག་པར་ཕེབས་པ་ཡིན་ན་རེད་ལྷག་པར་དུ་ལྷོ་ཕྱོགས་ལ་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་བ་ཡིན་ན། ད་ལྟ་ནི་ཇི་ལིང་ག་པ་གི་སྐུ་ཞབས་དམ་པ་ཁོང་གི་མཚན་འདི་སྐྱབས་མགོན་རིན་པོ་ཆེ་གིས་གང་དག་རྣམ་པ་ཚོ་མཁྱེན་གྱི་རེད། གང་དག་གོ་སྐབས་ནམ་བྱུང་ལ་ཡར་འདུག་ཟེར་ནས་མ་སྡོད་པའི་སྐུ་མདུན་གྱིས་འདི་མཚན་ནི་ཡང་སེ་གསུང་གི་རེད་བྱས་དུས་ག་ལ་ཁོ་རང་གིས་ད་གང་དག་བོད་པ་ཚོ་ལ་ཡང་དངོས་གནས་ཀྱི་ཅིག་ཤ་ཞེན་ག་ག་ཞིག་ཡོད་པ་དང། ག་ག་ཞིག་ཁོ་རང་གིས་ད་ག་འདྲ་བཀའ་དྲིན་བསྐྱངས་ཡོད་མེད་འདི་ངས་དེ་ད་ལྟ་ཚིག་ཁ་ཤས་ཅིག་ལ་ཞུས་ན་ཕལ་ཆེར་འདི་འདང་ག་ཡ་མ་བསམ་གི་འདུག་བྱས་དུས་ག་ལ་ཁོ་རང་གི་མཚན་ནས་སྐུ་ཞབས་དམ་པ་གི་མཚན་ནས་ད་ང་ཚོ་སང་ཉིན་ཉིས་སྟོང་ཉི་ཤུ་རྩ་བཞི་ལ་ཡག་འདུག་ཟེར་ནས་ཨ་ནི་ནི་ཇི་ལིང་ག་པ་གི་ཨ་ནི་ཨ་ནི་དྲན་རྟེན་གྱི་ཨ་ནི་རྐང་རྩེད་སྤོ་ལོའི་རྩེད་འགྲན་ཟེར་ལབ་ད་འདི་འདུག་ཟེར་ནས་ད་ལྟ་ང་ཚོ་དེབ་སྐྱེལ་ཞུ་བ་ཅིག་དང། ཨ་ནེ་མ་ད་ལྟ་དེའི་དབུ་འབྱེད་ཞུ་ཡས་ཀྱི་ལས་རིམ་ཅིག་བང་བསྒྲིགས་ཡོད། ཨ་ནི་ཞིབ་ཕྲ་དེའི་ལྟར་ན་ངས་ཏོག་ཅིག་ཡང་ད་ལྟ་ཞུ་ཐུབ་ཀྱི་མི་འདུག་བྱས་ཙང་ཨ་ནེ་དེ་འདྲའི་གི་ད་ལས་འཆར་ཅིག་དེ་རིང་ང་ཚོ་འདི་ནང་ལ་ཡར་འདི་ནང་ལ་བཞག་ཡོད། དེ་ནང་བཞིན་ད་འདི་ནང་ལ་ཡར་བྱ་དགའ་ཅིག་བཞག་དགོས་ཀྱི་ཡོད་དུས་སྒང་ལ་ཨ་བྱ་དགའ་འདི་ལ་འགྲོ་སོང་ཞུ་དགོས་ཡོད་དུས་སྒང་ལ་དེ་གའི་འགྲོ་སོང་འདི་ད་ལྟ་རྩིས་འགོ་བཅུ་བཞིའི་ནང་ལ་ཡར་རྩིས་འགོ་གཅིག། གཞོན་སྐྱེས་དང་རྩེད་རིགས་ལབ་དུས་སྒང་ལ་ཨ་འདི་ནང་རང་བཞིན་གྱི་འབྲེལ་བ་ཆགས་ཡོད་དུས་སྒང་ལ་འདི་དག་ལ་ཡང་ང་ཚོ་གདུང་སེམས་ནས་གཅུགས་བྱས་ནས། ཁ་སང་ཏ་རིག་བདུན་ཉི་མ་འདི་ལ་ཡང་ཅིག་ད་ས་གནས་འགོ་འཛིན། ལྔ་དེ་ང་ཚོ་ཏ་རིག་ལྔ་དང་དྲུག་ལ་ཡང་འཛོམས་བྱས་ནས་གོ་བསྡུར་སྦྱང་བཤད་གནང་བྱས་ནས་སུ་ལ་གལ་ཆེ་བ་འདུག་སུ་ལ་གལ་ཆུང་བ་འདུག་སུ་ལ་ཡང་ཨ་ནི་གང་དག་གནད་འགག་ཆེ་བ་འདུག་སུ་ལ་ཡང་སྔན་ལ་ཡང་ད་ལྟ་ཛ་དྲག་འདི་འཕྲད་ཀྱི་འདུག་པས་དཀའ་ངལ་དེ་གས་ཆ་ཚང་གོ་བསྡུར་བྱས་ནས་ཏ་རིག་བདུན་ཉི་མ་འདི་ལ་ཡང། ད་འདི་སྔན་ལ་ཡང་ཅིག་ད་སྤྱི་འཐུས་ལས་ཁུངས་ནས་ང་ཚོ་ལ་ཡང་བཅད་དགེ་དྲི་བ་ཡང་དྲི་ཡང་དྲི་བསྐྱར་དྲི་མང་པོ་ཅིག་གནང་ཡོད་རེད་དེ་དེའི་རིང་དེ་ལ་ཡང་ད་བྱས་ན་ཨ་ནི་སྤྱི་འཐུས་ལས་ཁུངས་ཀྱི་བརྒྱུད་ནས་སྡེ་ཚན་ཉི་ཤུ་རྩ་དྲུག་ཅིག་ཡོད་རེད་པ། ཁོང་ཚོ་དེ་གའི་དེ་ཡང་གཞུང་འབྲེལ་མ་ཡིན་པའི་ཚོགས་པ་བཟོ་རོགས་དེ་ནས་ཀར་ན་ཊ་ཀ་གི་མངའ་སྡེ་དེའི་ནང་ལ་ཡང་ཨ་འཚོ་བཞིན་ཡོད་པ། ལས་འགུལ་དང་སྤྱི་ཚོགས་ལ་ཞབས་ཞུ་མང་པོ་ཅིག་གནང་གི་ཡོད་དུས་སྒང་ལ། ཁོ་རང་ཚོས་དེ་གའི་དེའི་གང་དག་ཅིག་དངུལ་འབོར་ཆེན་པོ་ཅིག་ཨ་ནི་གང་དག་དེ་ནས་ཐོབ་བསྡད་ཀྱི་ཡོད་པ་དེ་གས་དང་མཉམ་དུ་ལ་ཨ་ནི་ཁོང་ཚོ་དེ་གའི་ཏ་རིག་བདུན་ཉི་མ་དེ་ལ་སྐད་བཏང་བྱས་ནས་ཨ་ནི་ཁྱེད་རང་ཚོས་ད་ད་ལོའི་ལས་འཆར་དེ་ནང་ཁྱེད་རང་ཚོ་དེའི་སྔན་ལ་ང་ཚོས་དེ་ནས་ཨ་ནི་ངོ་ཤེས་ཞུ་བ་ནང་བཞིན་གྱི་ངོ་ཤེས་གནང་བ་ནང་བཞིན་གྱི་དེ་རིང་ལས་འཆར་དེ་ནང་ལ་ཁྱེད་རང་ཚོ་ག་རེ་ཡོད་ལབ་ནས་བསྐྱར་དུ

ད་ང་ཚོ་སྔོན་མར་དོ་ས་དང་ཨིཏ་ལི་ལབ་ཡ་དེ་གོ་མྱོང་མེད་པ་ཅིག་ད་ལོ་དྲུག་ཅུ་སྔན་ལ་ཡ་གོ་མྱོང་ཡོད་པ་ཅིག་ཆགས་པ་རེད། བྱེད་དུས་སྒང་ལ་ད་དེ་འདྲས་ཀྱི་གནས་སྟངས་ཀྱི་ཐོག་ནས་ད་ལྟ་ཀར་ན་ཊ་ཀའི་མངའ་གཞུང་དང་དེ་ནང་བཞིན་དེའི་མི་མང་འདི་གའི་དེ་རླབས་ཆེན་པོ་ཡིན་པས་ཀྱི་དེ་འུ་དེ་གའི་ཆ་ཚང་ཅིག་ཞུས་བྱས་ནས་ད་ཐ་མ་དེ་ལ་ཁོང་ཚོའི་སེམས་ལ་ཡིན་ནས་ཐོག་ནས་བོད་པ་དེ་གའི་དེར་སླེབས་ནས་ཀར་ན་ཊ་ཀ་གི་རིག་གཞུང་དེ་གང་ལས་རྩ་ཆེ་ཡ་དང་གང་ལས་ཨ་ནི་ཁོ་པུ་ཀ་དང་མ་སོ་ན་ཅིག་ད་བར་འགྲོ་ཡས་ཀྱི་གནས་བབ་ཅིག་བྱུང་ཡོད་པ་ཅིག་ལ་ཡང་ཁོང་ཚོའི་ངོས་ནས་ངོས་འཛིན་འདི་འདྲའི་ཅིག་བྱས་གནང་གི་འདུག་ཞུ་ཨེ། འོ་ལགས་སོ་སྐུ་ངོ་དེ་རིང་ངས་བཀའ་འདྲི་ཞུ་ཡ་ཐ་མ་འདི་ལ་ཅིག་ད་བཙན་བྱོལ་ནང་གི་བོད་མིའི་གི་འཚོ་རྟེན་གལ་ཆེ་ཤོས་ཅིག་ད་ཅིག་དགུན་ཁའི་དུས་སུ་བལ་གོས་ཀྱི་ཚོང་ལས་སུད་ཊར་གྱི་ཚོང་ལས་དེ་སོང་ཙང་ད་ཀར་ན་ཊ་ཀ་མངའ་སྡེ་གཞུང་གི་རོགས་དངུལ་གནང་བ་གནང་གཏན་འཁེལ་བ་དེའི་ཁོངས་ནས་ད་ལྷོ་ཕྱོགས་གཞིས་ཆགས་ཁག་ནང་ལ་བཞུགས་མཁན་ད་བོད་མི་ཚོའི་གི་འཚོ་བའི་དཀའ་ངལ་སེལ་ཐབས་སུ་ཨེ་ཚོང་ཙག་ཙིག་རྒྱག་མཁན་ད་དམིགས་བསལ་ད་དགུན་ཁའི་དུས་སུ་ཨེ་བལ་གོས་ཀྱི་སུད་ཊར

ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།